དེ་ལྟར་ན་སེམས་འཁོར་འདས་ཀྱི་རྩ་བ་དེ་སེམས་ཡིན་པ་དང། སེམས་བསྲུངས་ན་ནི་རང་ཅི་འདོད་པའི་དོན་ཐམས་ཅད་བདེ་བླག་ཏུ་འགྲུབ་པ་ཡིན་པའི་ཚུལ་དེ་ལྟར་ཡིན་ན། ད་སེམས་བསྲུང་དགོས་པ་ཡིན་དུས་ད་སེམས་བསྲུང་ཐབས་ག་རེ་ལབ་ན། སེམས་བསྲུང་བར་འདོད་པ་རྣམས་ལ་ནི། ཐབས་ཤེས་དེ་དྲན་པ་དང། དགེ་བའི་དམིགས་པ་མི་བརྗེད་པའི་སྒོ་གསུམ་གྱི་གནས་སྐབས་རྟོག་པའི་དྲན་པ་དང་ཤེས་བཞིན་དག། སྒོ་རྣམ་པ་ཐམས་ཅད་ནས་འབད་པས་སྲུངས་ཤིག་ཅེས། སྤྱོད་འཇུག་མཛད་པ་པོ་ཞི་བ་ལྷ་བདག་ནི་དེ་ལྟར་ཐལ་མོ་སྦྱོར་བ་ཡིན་ཐལ་མོ་སྦྱར་ཏེ་གསོལ་བ་ཡིན་གསུང་བ་རེད། དཔེར་ན་ནད་ཀྱིས་ཁམས་དཀྲུགས་པའི་མི་དག་ནི། ལས་རྣམས་ཀུན་ལ་མཐུ་མེད་པ་དེ་བཞིན་དུ། དྲན་ཤེས་མེད་པས་ན་རྨོངས་པ་གསུངས་ཏེ། རྨོངས་པ་སྟེ་དྲན་ཤེས་མེད་པས་ནི་སེམས་དཀྲུགས་པ། དེ་རྣམས་དགེ་བའི་ལས་རྣམས་ཀུན་ལ་མཐུ་མེད་དོ། ཤེས་བཞིན་མེད་པའི་སེམས་དང་ལྡན་པའི་ཨེ་ནི་གང་ཟག་གི། ཐོས་པ་དང་བསམ་པ་དང་བསྒོམས་པའི་འབྲས་བུ། བསྒོམས་པའི་འབྲས་བུ་གཅིག་དང་ལག་ཤེས་རབ་གང་ཡོད་པ་དེ་རྣམས་གློ་རྡོལ་བའི། ཨེ་ནི་བུམ་པའི་ནང་དུ་ཆུ་བླུགས་ན་ཨེ་བས་ཆུ་ནང་དུ་མི་གནས་པར་ཆུ་བས་ཕྱི་རོལ་དུ་འཕོ་ནས་འགྲོ་བ་བཞིན་དུ། ཨེ་ནི་མི་བརྗེད་པའི་དྲན་པ་ལ་ནི་ཨོ་ཐོས་བསམ་བསྒོམས་པའི་ཨེ་ནི་དོན་དེ་རྣམས་མི་གནས་ཟེར། དཔེར་ན་ཨོ་ཐོས་པ་དང་ལྡན་པ་དད་པ་ཅན་དང་ནི་ཨོ་བརྩོན་འགྲུས་དང་ལྡན་བརྩོན་འགྲུས་ལྷུར་ལེན་པ་དུ་མ་ཡང། ཡང་ཡང་རྟོག་པའི་ཤེས་བཞིན་མེད་པའི་ཨོ་ཤེས་བཞིན་མེད་པའི་སྐྱོན་ཆགས་པའི་དབང་ལས། རྒྱུད་ལྟུང་བའི་རྙོག་དང་བཅས་པར་འགྱུར། དཔེར་ན་ང་རང་ཚོས་ཅིག། གང་ལྟར་བོད་སྐད་རུང་བ་དང་རུང་བ་མ་ཡིན་པ་དེ་ཡིན་དེ། ཤེས་ཀྱི་ཤེས་ཀྱི་ལ་ཡང་སྐབས་རེ་ནི། ཁ་ཐུག་བསྟན་པའི་སེམས་པས་ཡང་བྱས་ཨེ་ནི་ཅིག་ཉེས་པ་གོ་འཁོད་དེ་འམ་རེ་ཡོང་གི་འདུག་ག་དེ་ཚོའི་གྲས་ག་རེ་ལན་པ་རེད་ལབ་ན། དེ་དག་ནི་ཤེས་བཞིན་མེད་པའི་དབང་གིས་བྱུང་བ་རེད། འོ་ན་ཉེས་པ་མ་བྱུང་གོང་ལ་ཡང་ཤེས་ཐུབ་པ་ཞིག་རིག་ཐུབ་པ་ཞིག་དགོས་ཀྱི་ཡོད་རེད།

ང་རྒྱལ་ལ་སོགས་པའི་ཉོན་མོངས་འདི་ཚོ་ཨེ་ནི་གོ་སྐྱེ་ཡོང་གི་ཡོད་རེད། དེ་དང་ཅིག་བྱ་ར་བ་ལྟ་བུའི་ཤེས་བཞིན་མེད་པའི་ཚེ། ཆོམ་རྐུན་ལྟ་བུའི་ཨེ་ནི་ཁྲོ་ཆགས་ལ་སོགས་པའི་ཉོན་མོངས་དེ་དག་ཨེ་ནི་སྐབས་ཀྱི་གཟིངས་ནི་སྐྱེ་ཡོང་གི་ཡོད་རེད། དེ་རྣམས་ཨེ་ནི་དྲན་པ་གཉེན་པོ་མི་བརྗེད་པའི་དྲན་པ་ཉམས་པའི་རྗེས་སུ་འབྲང་བས་ཨེ་ནི། སྔར་བསོད་ནམས་དག་ནི་ཉེ་བར་བསགས་པ་ཡོད་ཀྱང་རྐུན་པོས་འཕྲོག་པ་བཞིན་དུ་དགེ་བ་དེ་རྣམས་ཨེ་ནི་བཅོམ་ནས་ཉམས་སྨད་པར་བྱས་ཏེ། སྡིག་པ་འཕེལ་བར་བྱེད་པས་ངན་འགྲོར་འགྲོ་བ་རེད། དེ་ལྟར་ཆགས་སོགས་ཉོན་མོངས་པའི་ཆོམ་རྐུན་གྱི་ཚོགས་འདི་ནི། རྒྱུད་ལ་འཇུག་པའི་གླགས་སྐབས་ཚོལ་བར་བྱེད་པ་སྟེ། དྲན་ཤེས་ཀྱིས་མ་ཟིན་པ་བྱས་ནས་ཨེ་ནི་བས་བག་མེད་པར་ཡོད་པའི་གནས་སྐབས་དེ་ཨེ་ནི་ཉོན་མོངས་འཇུག་ཡག་གི་སྐབས་ཡིན་པ་ཡིན་དུས་ཙ་ནས་སྐབས་དེ་ཚོལ་ནས་གླགས་རྙེད་པར་གྱུར་ནས། རྒྱུད་ཉོན་མོངས་ཅན་དུ་སོང་བས་ཨེ་ནི། རང་གི་དགེ་བ་འཕྲོག་ཅིང། རྒྱུ་དགེ་བ་འཕྲོག་ཅིང། རྒྱུ་དགེ་བའི་འབྲས་བུ་བདེ་འགྲོའི་སྲོག་ཀྱང་འཇོམས་པར་བྱེད་པ་ཡིན། རྒྱུ་མཚན་དེ་ལྟ་བས་ན། རང་ཉིད་དགེ་བའི་དམིགས་པ་མི་བརྗེད་པར་བཟུང་བའི་དྲན་པ་དེ་ཡིད་ཀྱི་སྒོ་ནས་གུད་དུའམ་གཞན་དུ་ནམ་ཡང་མི་གཏོང་ངོ། གལ་ཏེ། དང། ཡང་ཅིག་བྱ་བ་གཞན་བྱེད་ཨཱར྄་དེ་འདྲ་ཅིག་དེ་འདྲའི་གི་དབང་ལས་རྐྱེན་གྱི་དབང་ལས་ཡེངས་སོ་ཡེངས་ནས་སོང་ནའང་ངན་འགྲོའི་གནོད་པ་དག་དྲན་པར་བྱས་ཏེ་དྲན་པ་ཉེ་བར་བཞག་པར་བྱ། ད་འོ་ན། དྲན་པ་སྐྱེ་བའི་རྒྱུ་ག་རེ་ལབ་ན། ད་ལྟ་འོ་ན། སེམས་བསྲུང་བ་ལ་དྲན་ཤེས་གཉིས་པོ་དེ་གལ་ཆེ་པོ་ཆགས་ཀྱི་ཡོད་རེད་ད་དྲན་ཤེས་གཉིས་པོ་དེ་ཨེ་ནི། བ་ཡོང་ཡག་གི་ཨེ་ཨང་ཁོ་སྐྱེ་རྒྱུ་ག་རེས་འགྲུབ་པ་རེད་ལབ་ན་ཐབས་ཤེས་ག་རེ་ཆགས་པ་རེད་ལབ་ན། དྲན་པ་སྐྱེ་བའི་རྒྱུ་ནི། བླ་མ་དང་ནི་འགྲོགས་པ་ལས། བླ་མ་དང། བླ་མ་བསྟེན། བླ་མ་ལས་བླང་དོར་གྱི་གནད་ཤེས་པར་བྱེད། དེ་དེ་ཙམ་དུ་མ་ཟད་པའི་ཅིག། བླ་མ་མཚན་ཉིད་ཚང་བ་ཅིག་བསྟེན་ནས་དེ་ལ་ཡང་གཅིག་ཇི་ཙམ་གྱི་མོས་པ་དང་གཅིག་གུས་བརྩི་ཡོད་པ་དེའི་ཚོད་ཀྱིས་སོ་སོ་གཅིག་བག་ཡོད་ཅིག་རང་བཞིན་གྱིས་ཡོང་བསྡད་ཀྱི་ཡོད་རེད། བག་ཡོད་ལྡན་པ་ཞིག་རང་བཞིན་གྱིས་ཡོང་གི་ཡོད་རེད། དེ་ལྟར་ཅིག། དེ་བཞིན་དུ། ཨེ་ནི། པའི་དགེ་བའི་གྲོགས། དེ་ལྟར་ཅིག། གྲོགས་ཞིག་པའི་མཚན་ཉིད་ཚང་དེ་འདྲའི་མཉམ་དུ་ལ་ཡོད་པ་ཡིན་ན་ཡང་ཁོ་རང་ཤུགས་ཀྱིས་བག་ཟོན་ཞིག་སླེབས་ཡོང་གི་བག་དང་ལྡན་པ་ཞིག་ཡོང་གི་ཡོད་རེད། ད་ག་ནང་བཞིན་གྱི་རང་ཅིག་བླང་དོར་གྱི་གནད་འདི་དེ་བླ་མ་ལ་བརྟེན་ནས་ཤེས་ཡ་ཡོང་གི་རེད། གྲོགས་བཟང་པོ་གཞུང་པོ་བྱེད་པ་ཅིག་གང་ལྟར་བས་གྲོགས་བཟང་པོ་དེ་དག་ལ་བརྟེན་ནས་ཁོ་རང་མིག་ལྟོས་བཟང་པོ་ཅིག་རང་ཤུགས་ཀྱིས་སླེབས་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་བླ་མ་དང་ནི་འགྲོགས་པ་ལས། དེ་བཞིན་དུ་མཁན་པོས་གདམས་ངག་རྗེས་སུ་བསྟན་པ་དང། ཡང། མི་རྟག་པའི་འཆི་བ་མི་རྟག་པ་དང་ངན་འགྲོའི་སྡུག་བསྔལ་དང། ཉོན་མོངས་པའི་ཉེས་དམིགས་འཁོར་བའི་སྡུག་བསྔལ་དེ་འདྲ་བསམ་ནས་དེ་འདྲའི་གི་པའི་ཡིད་གཏིང་ནས་འཇིགས་སྣང་རོ་འཇིགས་སྐྲག་རོ་ཞིག་ཡོད་པ་ཡིན་ན་ཡང། ངན་འགྲོའི་སྡུག་བསྔལ་བསམ་པའི་འཇིགས་པས་འཇིགས་ཤིང་ཞུམ་པས། དེ་ལྟ་བུའི་བློ་ཅན་གྱི་སྐལ་བ་དང་ལྡན་པ་དེ་བསླབ་བ་ལ། གུས་པར་བྱེད་པ་སྐྱེ་ཡོང་གི་རེད། གུས་བྱེད་ལ། དྲན་པ་བདེ་བླག་ཉིད་དུ་སྐྱེ། དྲན་པ་བདེ་བླག་ཉིད་དུ་སྐྱེ། དྲན་པ་སྐྱེ་བའི་ཐབས་གཞན་ཡང། སངས་རྒྱས་དང་བྱང་ཆུབ་སེམས་དཔའ། དཔག་ཏུ་མེད་པ་དེ་དག། དེ་དག་ནི། དེ་དག་པའི་རྣམ་པ་ཀུན་ཏུ། དེ་དག་པའི་ཕྱོགས་དུས་ཀུན་ཏུ། ཐོགས་པ་མེད་པའི་གཟིགས་པར་ལྡན་པ་རེད། དེ་དག་ཐམས་ཅད་ཀྱི་སྤྱན་སྔ་ན། བདག་རྟག་པར་གནས་ཏེ་ཡོད་བསམས་ནས། དེ་ལྟ་བུ་པའི་དྲན་ན་ཡང་ཨེ་ཡང་བག་ཡོད་དང་ཨེ་ནི་དྲན་ཤེས་སྐྱེ་ཡོང་གི་རེད་རྟག་པར་བདག་ནི་གནས་སོ་ཞེས་དེ་ལྟར་བསམས་ནས་ཨེ་ནི་རང་རྒྱུ་མཚན་དུ་བྱས་ཏེ་ངོ་ཚ་བ་དང། གཞན་རྒྱུ་མཚན་དུ་བྱས་ཏེ་པའི་ཁྲེལ་ཡོད་པ་ཟེར་ནས་དེ་འདྲ་འདྲ་བོའི་དང་ཨེ་ནི་ངོ་ཚ་ཁྲེལ་ཡོད་ཀྱི་བསམ་པ་དང་ཨེ་ནི་རྒྱལ་བ་ལ་གུས་པ་དང། བཀའ་དང་འགལ་དོགས་པའི་འཇིགས་པ་དང་ལྡན་པ་དེ་བཞིན་དུ་ཨེ་ནི། མནོས་ཤིག་དེ་སོམས་དགོས་རེད་སེམས་དགོས་རེད་སོམས་ཤིག་བྱས་པས་མནོས་ཤིག་དེ་མནོ་བསམ་ཐོངས་ཟེར་ཡག་གི་མནོ་བསམ་ད་མནོས་ཤིག་ཟེར་སྐུལ་ཚིག་བྱས་ནས་སྐུལ་ཚིག་བྱས་ནས་སོམས་ཤིག་ཟེར། དེ་ལྟར་ཨེ་ནི། དག་པའི་སངས་རྒྱས་བྱང་ཆུབ་སེམས་དཔའ་ཐམས་ཅད་ཐོགས་པ་མེད་པའི་གཟིགས་པ་མངའ་བ་རེད་ཨེ་ནི། སོ་སོ་ང་རང་ཚོ་པའི་མི་ནང་ཚང་ལ་ད་ངོ་ལྐོག་བྱེད་ས་ཡོད་རེད་དེ།

གཅིག་ཕེབས་ཡ་རུ་གཅིག་དང་ཨེ་ནི་གཤེགས་གསོལ་རུ་གཤེགས་གསོལ་བྱས་པ་ཡང་ན་ཞེས་སྤྱན་འདྲེན་མ་ཐོན་ན་དེའི་ཞེས་པ་གསལ་དང་བཅས་པ་འདིའི་རིགས་ཨེ་ནི་པད་མའི་ལྟེ་བའི་སོགས་ལ་དེ་འདྲའི་བསམ་བློ་བཏང་ན་ཨེ་ནི། མར་པ། ད་དེ་འདྲའི་ཡིན་པ་ཡིན་དུས་འོ་ད་འདི་ཤ་གལ་ཆེན་པོ་རེད་ཤག་ཨེ་ནི། རྡུལ་གཅིག་སྟེང་ན་རྡུལ་སྙེད་སངས་རྒྱས་རྣམས་སངས་རྒྱས་སྲས་ཀྱི་དབུས་ན་བཞུགས་པ་དག་ཟེར་ནས་ཨེ་ནི་ཕལ་པོ་ཆེ་མདོའི་སྐབས་ནས་མདོ་ཕལ་ཆེན་གྱི་ཨ་འདྲ་བཟང་སྤྱོད་ཀྱི་ཚིག་ནང་ལ་འབྱུང་བ་ནང་བཞིན་བྱས་ནས་འོ་ད་གང་དག་ཡང་ཡིན་ཨེ་ནི་སངས་རྒྱས་ཀྱི་མཁྱེན་པས་ཁྱབ་དགུ་ལ་སྐུ་ཡིས་ཁྱབ་གང་དག་པའི་སངས་རྒྱས་ཀྱི་ཡེ་ཤེས་ཀྱིས་མ་གཟིགས་པའི་ཆོས་མེད་པ་བྱས་ནས། དེ་ཡང་སྒྲིབ་བྱེད་མཐའ་དག་བྲལ་བ་ཡིན་དུས་ཙང་ནས། ཨཱ་ནི། རགས་པའི། དགག་བྱུང་ལ་ཡུལ་ཐམས་ཅད་པའི་རིགས་པ་ཡུལ་ཐམས་ཅད་རིག་ཅིང་མཁྱེན་པ་དེ་ཀོ་ཡོང་གི་ཡོད་པ་བྱས་འོ་དེ་འདྲ་ཡིན་པ་ཡིན་དུས། ཅེས་གནས་གཅིག་ནས་གཅིག་ཏུ་གཅིག་གིས་འགྲོ་ཞིང་བཞུད་པ་དགོས་ཡ་མི་འདུག་པ། གནས་མེད་འགྲོ་འོང་བྲལ་བ་ནམ་མཁའ་བཞིན། དུས་ཀྱི་ཁམས་ཤིག་ཐུགས་རྗེ་འགྲོ་འོང་བྲལ་གསུངས་པ་ནང་བཞིན་ཆུ་ཟླ་བཞིན་དུ་གང་དམིགས་དེར་སྣང་བ་གསུངས་པ་ནང་བཞིན། ཨོ་གང་དག་གང་དག་ཡིན་པས། དེ་འདྲའི་འབྲེལ་བའི་དག་རྒྱ་བ་གསལ་དུ་བཅད་པ།

བླང་དོར་མི་བརྗེད་པའི་དྲན་པ་ཡིད་ཀྱི་སྒོ་ནས། ཨེ་ནི། པའི་རྒྱུད་བསྲུང་བའི་དོན་དུ་གནས་པར་གྱུར་པ་དེའི་ཚེ་ཤེས་བཞིན་འོང་བར་འགྱུར་ཞིང་ད་ཤེས་བཞིན་སྐྱེ་བའི་ཐབས་ད། ཐབས་གཅིག་དེ། དྲན་པ་བཟུང་བ་དེ་ད་མི་བརྗེད་པའི་དྲན་པ་དེ་གིས་བཟུང་ཐུབ་ན་དྲན་པའི་སྟོབས་སྐྱེད་ཐུབ་ན་ཤེས་བཞིན་དེ་དྲངས་ཡོང་བ་ཡིན་པ་རེད། གང་ཚེ་དྲན་པ་ཡིད་ཀྱི་སྒོ་ནས་རྒྱུད་བསྲུང་བའི་དོན་དུ་གནས་པར་གྱུར་པ་དེའི་ཚེ་ཤི་ཞིང་འོང་བར་འགྱུར་ཞིང།

དྲན་ཤེས་བསྟེན་པའི་སྒོ་ནས་དྲན་ཤེས་བསྟེན་པའི་སྒོ་ནས་ཨེ་སེམས་སྲུང་དགོས་ཀྱི་རེད་གསུངས་ཏེ། ད་དྲན་ཤེས་བསྟེན་ལུགས་ད་བ་ཨེ་ནི་བྱེ་བྲག་པ་དེ་འདི་ལྟར་གསུངས་ཡོད་པ་རེད། ད་འགྲོ་སྡོད་ལ་སོགས་པ་བྱེད་པའི་ཚེ། རེ་ཞིག་དང་པོར་འདི་འདྲའི་སེམས། ད་འདི་འདྲ་བའི་ཉོན་མོངས་ཅན་གྱི་སེམས་འདི་ནི་ཨེ་ནི་སྐྱོན་དང་བཅས་པ་ཡིན་བསམ་པ་ཤེས་པར་བྱས་ནས། འོ་དེ་འདྲའི་གི་སེམས། དཔེར་ན་ཅིག་ང་རྒྱལ་དུ། ང་རྒྱལ་དང་ཕྲག་དོག་དང་འགྲན་སེམས་དང། ཨེ་ནི་འདི་ཚོའི་གྲས་དེ་སྐྱོན་ཅན་རེད་བསམ་པ་ཅིག་ཤེས་པར་བྱས། འོ་ད་ཤེས་པ་དེ་ཨེ་ནི་བདག་ཅིག་ཨ། གནས་སྐབས་དེ་ལ་བས་གོ་བ་ཙམ་མ་ཡིན་པར་སེམས་ནང་ལོགས་ལ་བས་མི་བརྗེད་པ་བྱས་ནས་དྲན་པས་བཟུང་ནས་ཡོད་བསྡད་པ་ཅིག་ཡིན་པ་ཡིན་ན། དེ་ནས་ཅིག་དཔེར་ན་མི་སྐྱོ་བོ་ལ་ཐུག་བྱས། ཨེ་ནི་དེ་གི་འདུག་སྟེ་ཨ་ད་ཁོ་ད་ཁོ་ད་ཟེར་བ་ཅིག་ཨེ་ནི་བས། ཁོ་ལས་ནི་ང་ཞེ་དྲག་ལྷག་གི་རེད་བསམ་པའི་ང་རྒྱལ་ཞིག་བས་སྐྱེ་གྲབས་བྱས་ཨེ་ནི་ཁོ་པར་མཐོང་ཆུང་བྱེད་ཡ། ཕ་གིའི་བློ་དེ་སྐྱེ་གྲབས་བྱེད་དུས་ཨོ་ད་ང་རྒྱལ་སྐྱེ་གྲབས་བྱེད་ཀྱི་འདུག་བ་བསམ་པ་ལམ་སང་དྲན་པས་བཟུང་ནས་དེ་དག་ཤེས་བཞིན་གྱིས་རིག་པའི་ཐོག་ནས་ཨེ་ནི་དྲོད་དང་གཅིག་དྲན་པས། ང་རྒྱལ་ང་ལོ་ང་རྒྱལ་ཟེར་ཡ་དེ་དེ་འདྲ་ཞིག་ཡིན་པ་དང། ང་རྒྱལ་ཟེར་ཡ་དེ་མི་རུང་བ་ཡིན་པ་དེ་དྲན་པས་ངེས་ནས་ཡོད་པ་ཡིན་དུས་ཨེ་ནི་ད་མི་ལ་མཐོང་ཆུང་ཁྱད་གསོད་བྱས་ནས་པས་ང་རྒྱལ་གི་ང་རྒྱལ་བྱས་བསྡད་ཡ་དེ་ཡོང་གྲབས་ཡོང་གྲབས་བྱེད་ཀྱི་ཡོད་པ་དེ་ཤེས་བཞིན་གྱིས་དེ་མ་ཐག་ལ་རིག་བྱས། ཨེ་ནི་སེམས་དེ་ནང་སང། རྟ་ཁ་ན་བ་སོ་ནི་ལམ་སང་གཅུས་ནས་ཨེ་ནི་མི་ལ་ཁྱད་གསོད་བྱེད་ཡ་དེ་མི་ལ་མཐོང་ཆུང་བྱེད་ཡ་དེ་ལམ་སང་མི་བྱེད་པར་ཨེ་ནི་སོ་སོ་དམན་ས་བཟུང་དེ་ལ་བས་གོང་དུ་བཀུར་བཏགས་འདི་བྱེད་དགོས་པ་ཡིན་པ་རེད་ཡང་མི་ཡི་མདུན་ལ་བས་སྐད་ཆ་བཤད་ཨེ་ནི་སྐད་ཆ་ཤོད་ཡང་ཉམས་ཤིག་ལ་ཅི་སེམས་ཀྱི་གཏིང་ནས་བས་ཚ་ཤར་རྒྱབ་བྱས་བས་ཁོང་ཁྲོ་ཞིག་ཟ་ནས་ཡོང་གི་འདུག་ན་ཨོ་ད་དེ་ཁོང་ཁྲོ་སྐྱེ་གྲབས་བྱེད་ཀྱི་འདུག་བ་བསམ་པ་ལམ་སང་དེ་མ་ཐག་ལ་ཡང་ཤེས་བཞིན་གྱིས་རིག་པའི་སྒོ་ནས་ཨེ་ནི་ཡང་ཅིག་ཁོང་ཁྲོ་མི་སྐྱེ་བའི་ཐབས་ཤེས་བྱས་ནས་ཡང་ན་སྐད་ཆ་དེ་འཕྲོ་བཞག།

སོ་སོའི་མི་རིགས་ཀྱི་ལྟ་བ་རོ་ཞེས་དང། ཅེས་ཚུར་ཤོག་སྟེ། ཨེ་ནི་ཐུགས་རྗེས་བཤད་མཁན་ཞིག་ཡོད་དུས་སོ་སོའི་ཅིག། ཨེ་ནི། སོ་སོའི་རིག་གཞུང་ལ་དོ་སྣང་ཆེ་རུ་འགྲོ་ཡ་ཞིག། ཅིག་སོ་སོའི་མི་རིགས་ཀྱི་ཐོབ་ཐང་ལ་ཡང་ཅིག་དགའ་ཞེན་ཆེ་རུ་འགྲོ་ཡ་ཞིག། ཅིག་སེམས་ཤུགས་ཆེ་རུ་འགྲོ་ཡ་ཞིག་ཡོང་བསྡད་ཀྱི་འདུག་བ། ཡང་ཕྱོགས་གཅིག་ནས། རྒྱ་མི་གུང་ཁྲན་གྱིས་བོད་ནང་ལོགས་ལ་གཏོར་བཤིག་བཏང་ཐབས་སྡུག་བྱུང་བ་དེ། དེའི་ངོས་ནས་ཐབས་སྐྱོ་བོ་ཞིག་རེད་དེ། དེའི་རྐྱེན་པས་ང་ཚོ་བཙན་བྱོལ་བ་མང་པོ་ཞིག་སླེབས། དེ་འདྲའི་གི་ཐོག་ནས་ཨེ་ནི་ཅིག་འཛམ་བུ་གླིང་འདིའི་སྒང་ལ་བོད་པའི་ཆོས་དང་རིག་གཞུང་ལ་ཡ་ཨེ་ནི་ཅིག་དོ་སྣང་གསར་པ་སླེབས་བསྡད་ཡ་ཅིག་ད་ག་ནང་བཞིན་གི་ཇི་ཙམ་རྒྱ་མིས་བོད་པའི་སྒང་སྡུག་པོ་བཏང་དེའི་ཚོད་ཀྱི་འཛམ་བུ་གླིང་འདིའི་སྒང་ལ་བོད་པ་ཤ་ཚ་དང་རྒྱབ་སྐྱོར་བྱེད་མཁན་མང་དུ་འགྲོ་བསྡད་ཡ་ཅིག་ཁོ་ཡོང་བསྡད་ཀྱི་འདུག་ག་བྱས་ཙང་རེ་ཤོག་གི་འདི་གསར་བ་རྟེན་འབྱུང་ལོ་རྟེན་འབྱུང་ལྟོས་གྲུབ་ཟེར་བསྡད་ཡ་འདི་གི་སོང་བ་ཡིན་དུས་རྒྱ་མིའི་ཐོག་ལ་ཡ་རྒྱ་མིས་སྡུག་པོ་བཏང་རེད་བསམ་ཁོག་ནས་ཁོང་ཁྲོ་ཞིག་ཟ་ཡོང་དུས་ཨ་ཙི་ད་རྒྱ་མི་ཡིན་ནའི་ང་རང་ཚོ་མི་ནང་བཞིན་གཅིག་པ་རེད་ང་རང་ཚོ་ནང་བཞིན་ན་མི་གཅིག་པ་རེད་བདེ་བ་འདོད་པ་རེད་སྡུག་བསྔལ་མི་འདོད་པ་རེད་བདེ་སྐྱིད་ཁོང་ཚོར་ཡང་དགོས་ཀྱི་རེད་བསམ་པ་རུ་ཤི་ད། ཨ་ད་དེ་སྡུག་པོ་ཏོ་ལྟ་བ་རེད་དེ་ཡིན་ནའི་ཕྱོགས་གཅིག་ནས་ཕན་ཐོག་མང་པོ་བྱུང་ཡོང་བསམ་པ་རེ་ཅིག་དྲན་ཡོང་དུས་ཡང་དེ་གིས་ཁོང་ཁྲོ་རུས་པའི་གཏིང་ནས་གཅིག་པའི་རལ་པའི་སེམས་ལ་པའི་ཚ་བྱ་རུ་བསྒྱིབས་ཡང་ཁོ་ཡང་ཕ་ཨ་འཇགས་འགྲོ་ཡ་ཅིག་ཡོང་བསྡད་ཀྱི་འདུག་ཨ་ཨོ་ད་འདུག་སེ་བྱས་ནས་དྲན་པ་དང་ཤེས་བཞིན་གྱི་ཨ་ད་ཤེས་བཞིན་གྱིས་བྱ་ར་བྱས་ནས་ཨེ་ནི་ཨ་ད་དེ་ཨ་ད་ཨོ་དེ་རེ་ཞིག་དང་པོར་འདི་འདྲའི་སེམས་འདི་ནི་སྐྱོན་བཅས་སུ་ཤེས་པར་བྱས་ནས་དེ་ཚེ་བདག་གིས་ཤིང་བཞིན་དུ་ཟུངས་ཐུབ་པར་ནི་གནས་པར་བྱ་དེ་དུས་ཡིན་ནའི། ཤེས་བཞིན་གྱིས་རིག་པར་བྱས་ནས་ད་མ་རུངས་པ་གཅིག་གི་བསམ་བློ་ཞིག་འཁོར་ཡོང་དུས་ལམ་སང་ཨིན་ད་བསམ་བློ་དེའི་ཕྱོགས་ལ་མི་གཏོང་བ། ཤིང་ནང་བཞིན་བྱས་ནས་བསམ་རྒྱུ་དྲན་རྒྱུ་མེད་པ་གཅིག་གང་འདུག་བཞག་དགོས་རེད་བཤད་པ་རེད། དེ་ཚེ་ཤིང་ཤིང། དེ་ཚེ་བདག་གིས་ཤིང་བཞིན་དུ་ཟུངས་ཐུབ་པར་ནི་གནས་པར་བྱ། དེ་བཞིན་དུ། དོན་མེད་པའི་ཕྱོགས་སུ་གང་བྱུང་གི་པའི་གཡེང་བ། པའི་གཡེང་བ་སྣ་ཚོགས་ལ་ཡང་ལྟ་བ་ནི་ནམ་ཡང་བདག་གིས་མི་བྱ་སྟེ། ངེས་པར་ཚུལ་བཞིན་དུ། ཚུལ་བཞིན་སེམས་པས་རྟག་ཏུ་ནི། ཚུལ་བཞིན་སེམས་པས་རྟག་ཏུ་གནས་པ་ཅིག་དགོས་རེད། སེམས་པའི་རྒོད་པ་འཕྱར་གཡེང་སྐྱེས་ཡག་ལ་ཡར་སེམས་འཕྲོ་རུ་བཅུག་རྒྱུ་ཡོད་མ་རེད། སེམས་འཕྲོ་རུ་མི་བཅུག་ཡག་གི་ཐབས་ཤེས་གཅིག་ཐབས་ཤེས་དེའི་ཡན་ལག་གི་ཚོད་ལ་ཡར་མིག་ཡར་ལྟས་འདུག་ཁ་ལ་གང་བྱུང་མང་བྱུང་དུ་བལྟས་ནས་མི་སྡོད་པར་ཁོ་ར་ཕེ་ཁའི་མིག་ས་ལ་ཕབ་སྟེ་བལྟ་བར་བྱ་གསུངས། དུབ་ནས་རང་ངལ་གསོ་བའི། དུབ་ནས་ལྟ་བ་ངལ་གསོ་བའི་ཆེད་དུ་ནི་རེས་འགའ་མིག་བཏེགས་ནས་ཕྱོགས་སུ་བལྟ་བར་ཡང་བྱ། སྐྱེས་བུ་འགའ་ཞིག་མིག་ལམ་དུ་སྣང་བར་གྱུར་ན་འཛུམ་པས་བལྟས་ནས་ངག་གིས་འོངས་པ་ལེགས་ཞེས། འཛུམ་གྱིས་བསུས་ནས་འཚམས་འདྲི་བྱེད་པ་རེད་འོངས་པ་ལེགས་ཞེས་བརྗོད། གཞན་ཡང་ལམ་སོགས། ལམ་ལ་སོགས་པའི་འཇིགས་པ་བརྟག་པའི་ཕྱིར། དེ་ནས་ཡང་ནས་ཡང་དུ་ཕྱོགས་བཞིར་བལྟ་བ་ཡང་དགོས་ཀྱི་རེད། ངལ་གསོ་བའི་ཕྱིར་ཁ་ནི་ཕྱིར་བལྟས་ནས་ལུས་དང་བཅས་པ་བསྒྱུར་ནས། ཕྱིར་བལྟས་ནས་རྒྱབ་ཀྱི་ཕྱོགས་སུ་བཟས་ལ། རྒྱབ་ཀྱི་ཕྱོགས་སུ་བལྟ་བར་བྱ། མདུན་དང་རྒྱབ་ཏུ་བརྟགས་བྱས་ནས། འགྲོའམ། ཕར་འགྲོ་ཡང་ན་ཚུར་འོང་བར་བྱ་སྟེ་དེ་ལྟར་གནས་སྐབས་ཐམས་ཅད་དུ་རང་གཞན་ལ་ཕན་པའི་དགོས་པ་ཤེས་ནས་སྤྱད་པར་བྱ། ད་དེ་ནས་ལུས་ཀྱི་སྤྱོད་ལམ་དང། ལུས་ཀྱི་ཀུན་སྤྱོད་ག་འདྲས་སེ་འགྲོ་སྟངས་ག་འདྲས་སེ་འགྲོ་དགོས་ཡོད་པ། འདུག་སྟངས་ག་འདྲས་སེ་འདུག་དགོས་ཡོད་པ། དཔེར་ན་ཕར་ཚུར་དཔེར་ན་ང་རང་ཚོ་ད་རབ་ཏུ་བྱུང་བ་ཡིན་པ་ཡིན་ན་ཕར་ཚུར་ཕྱིན་པའི་ཁོལ་དུ་ལ་ལག་པ་གཡུགས་ནས་དེ་འདྲས་བྱེད་བདེ་ཨ་འདྲ་བོ། ལག་གདང་སྦྲེལ་ནས་འགྲོ་ཡག་སོགས་རོགས། མགོ་བསྐྱབས་ནས་འགྲོ་ཡག་སོགས་རོགས། དེ་ཚོས་དྲན་མི་རུང་བ་ཡིན་པ་རེད། རེད་བ། ཨཱ་ནི་ད་ག་ནང་བཞིན་གྱི་མ་ཅིག་བསྡད་པའི་ཁ་ཐུག་ལ་ཡིན་ན་ཡང་ཨཱ་ནི་དང་ཅིག་བི་གའི་ཚུལ་དང་མཐུན་པ་གང་དག་པའི་དོན་དྲན་པ་ཞིག་ནི་དད་གོ་ཡང། ཅིག་གཟན་གོན་སྟངས་དུག་ལོག་གོན་སྟངས་ཡིན་ན་ཡང་ཨཱ་ནི་ད་དཔེ་ཅིག་དད་པའི་ཅིག་མི་བའི་སྨྱོ་རེ་བོ་དད་པ་འབྱུང་གི་ཡོད་པ་སོགས་ལ་དེ་འདྲ་མེད་པ། དཔེ་ཞི་ཞིང་དུལ་བ། ཨཱ་ནི་མི་རོགས་པར་འདྲ་ཅིག་ཡོད་པ་ཡིན་ན་དེ་ཚོ་བ་མི་ཟུར་ཡག་སོགས་རེད། ཅིག་མོ་གྲབ་འབྱུང་གི་ཡོད་ནི་དེ་ཟུར་ཡག་གི་སོགས་རེད། ད་དེ་ཚོའི་གྲས་དེ་གུ་གུ་ཡོད་རེད་བ། ཨཱ་ནི། ལྟོ་ཆས་ཟ་བའི་ཁ་ཐུག་ལ་ཡིན་ན་ཡང་ད་ཅིག། ཁུ་སིའོ་དང་ཏེང་ཤིས་དྲ་ནས་ཞུས་པ་ནང་བཞིན་བྱས་ནས། ཁྱི་དང་གློ་བ་འཕྲད་པའི་བཟོ་འདྲ་བ་དེ་འདྲ་མེད་པ་བྱས་ཁོ་ར་མཆོད་པ་ཕུལ། ཨེ་དེ་ནས་ཟ་བའི་ཁ་ཐུག་ལ་ཡ། ང་རང་ཚོ་དེ་སོ་ཐར་གྱི་མདོའི་སྐབས་ལ་གསུངས་པ་ནང་བཞིན་གི། ཨ་མ། ག་ས། ཙུག་ཙུག་ལ་སོགས་རྣམ་པ་ལྔ་འབྲུ་ནས་ཐ་དད་བྱེད་པ་ལྔ་ལག་པ་ལྡག་ལ་སོགས་པ་ལྔ་གསུངས་པ་ནང་བཞིན་བྱས་ནས་འོ་དེ་འདྲའི་འདྲ་པོ་ད་ཅིག་ཟ་སྟངས་འཐུང་སྟངས་བྱས་ཚང་མ་ལ། ད་ཞིབ་ཚགས་པོ་བྱས་ནས་གསུངས་པ་དེའི་དེ་ཨེ་ནས་དྲན་པ་བྱས་ནས་ད་ཁུ་སིའོ་ཐུག་ཐུག་དྲན་པ་བྱས་བྱས། ད་འདིའི་ཐད་ནས་ཨེ་ནི་དེ་དག་དང་མི་འགལ་བ་བྱས་ནས་ད་ལུས་ཀྱི་སྤྱོད་ལམ་ལུགས་སུ་འགྲོ་དགོས་ཀྱི་རེད། ད་ག་ནང་བཞིན་གྱི་གང་དུ་རྒྱུ་བ་དང་ཅིག་འགྲོ་རུང་བ་ག་བ་རེད། ཨ་ཅིག་དཔེར་ན་འགྲོ་མི་རུང་བའི་ཕྱོགས་ག་འདྲ་རེད་དཔེར་ཁྲོམ་ར་ཞིག་ལ་ཕྱིན་པ་ཡིན་ན་ཡང་ཅིག་དེ་འདྲའི་གི་དཔེ་འདུ་འཛི་དཔེ་ཅིག་དཔེར་བྱ་ཞིག་ན་དཔེར་ན་ཅིག་བཤས་ར་བཤས་ར་རེད་པ་བཤས་ར་ལ་འགྲོ་ཡག་སོགས་རེད། ཅིག་ད་ག་ནང་བཞིན་ཅིག་སྨད་འཚོང་བའི་གནས་ལ་འགྲོ་ཡག་སོགས་རེད། དཔེ་སྤྲང་འཁྱམས་རྒྱབ་ས་དཔེ་མཚན་ཚོགས་ཚོགས་ནས་དཔེ་སྤྲང་འཁྱམས་རྒྱབ་ས་འདྲ་ཡག་མ་འགྲོ་ཡག་རེད་འགྲོ་ཆུང་ཡིན་ན།

ད་ལུས་ཀྱི་འདུག་སྟངས་ག་འདྲ་བསྡད་འདུག། འགྲོ་སྟངས་གར་ཕྱིན་འདུག་ད་དེ་ག་འདྲ་ཕྱིན་འདུག་ཨེ་ནས་ཚུལ་དང་མཐུན་པ་ཞིག་དང་ཀུན་སྤྱོད་མཐུན་པ་ཞིག་ཡོང་གི་འདུག་གམ་མི་འདུག་ཨེ་ནས་སེམས་ཀྱི་བྱ་ར་བྱས་ནས་བལྟ་དགོས་ཤེས་བཞིན་གྱི་བྱ་ར་བྱས་ནས་བལྟ་དགོས་རེད། གནས་པ་ཡིན་ཞེས་བལྟ་བར་བྱ། སེམས་ཀྱི་གླང་ཆེན་མྱོས་པ་ནི་ཆོས་ལ་སེམས་པའི་ཀ་ཆེན་ལ་ང་བ་བྱས་ནས་ད་སེམས་ཀྱི་གླང་ཆེན་དུག་གསུམ་གྱི་ཆང་གིས་མྱོས་པ་ནི་ཆོས་ལ་སེམས་པའི་དམིགས་པའི་ཀ་བ་ལ་དམིགས་པའི་ཀ་བ་ཆེན་པོ་ལ་ཇི་ལྟར་བཏགས་པ་དེ་ནམ་ཡང་མི་འཆོར་བར་དེ་ལྟར་འབད་པ་ཀུན་གྱིས་བརྟག། ལྷག་པར་དུ་ཡང་ཏིང་ངེ་འཛིན་ལ་བརྩོན་པའི་སྐབས་སུ་ནི། སྐད་ཅིག་གཅིག་ཀྱང་སྐབས་སུ་བབས་པའི་དམིགས་པ་ལས་གཞན་དུ་མི་འཆོར་བར་མི་འཆོར་བ་དང་ད་ག་ནང་བཞིན་གྱི་བྱིང་བ་ཕྲ་རགས་དང་རྒོད་པ་ཕྲ་རགས་ཀྱི་སྐྱོན་གྱིས་མ་གོས་པ་ཅིག་གིས་དམིགས་པ་ལ་དཔེ། དཔེ་ཡིད་དཔེ་ག་སོགས་རེ་རྩེ་གཅིག་ཏུ་གནས་པ། དེ་ཡང་དཔེ་དམིགས་པའི་དཔེ་ངར་དང། བློ་ཡི་དཔེ་ངར་དང་ལྡན་པ། འོ་དེ་འདྲའི་ཅིག་གིས་ཨེ་ནི། ད་དགོས་ཀྱི་ཡོད་པ་ཡིན་དུས་ལྷག་པར་དུ་ཡང། བདག་གི་ཡིད་འདི་གར་སྤྱོད་ཅེས་དེ་ལྟར་ཡིད་ལ་སོ་སོར་བརྟག། དཔེ་དྲན་པ་དང་དཔེ་དྲན་པ་མཐུ་ཆེན་པོ་དྲན་པ་སྟོབས་ལྡན་གྱིས་ཨེ་ནི་ཤེས་བཞིན་གྱི་བྱ་རས་རིག་ཅིང་ག་སོགས་རེ། དཔེ་ག་སོགས་དཔེ་བྱ་ར་ཇི་གིས་ཇི་གིའི་ཐོག་ལ་ཨེ་ནི་དྲན་པའི་མཐུ་ལྷག་པར་དུ་ཡང་བསྐྱེད་དགོས་པ་རེད་གསུངས་ཡིན་པ་རེད། ང་རང་ཚོ་ཁ་འདོན་བྱས་པའི་ཁ་ཐུག་ལ་གཅིག་དང་གཅིག་ག་ད་དང་པོ་ནས་སེམས་མ་ཡེངས་པ་ལ་ཡང་འབད་རྩོལ་བྱས་ནས་སེམས་མ་ཡེངས་པ་ཅིག་དགོས་ཀྱི་ཡོད་དཱ་བསམ་པ་བྱས། ཨེ་ནི་ཁ་འདོན་མགོ་བཙུགས་པའི་ཁ་ཐུག་ནས་ཨེ་ནི་རིག་པ་བསྒྲིམས་ནས་བས་ད་རིས་དཔེར་ན་ཁ་འདོན་གཅིག་མ་ད་དཔེར་ན་ཁ་འདོན་ཆུ་ཚོད་ཕྱེད་ཀ་ཆུ་ཚོད་གཅིག་རེ་བྱེད་ཀྱི་ཡོད་པ་ཡིན་ན་ངས་ལ་སྐར་མ་བཅོ་ལྔ་ཙམ་གཅིག་གི་ཁྱོན་ནས་བས་སེམས་མ་ཡེངས་པ་བྱེད་ཀྱི་ཡིན་དཱ་བསམ་པའི་ཨུ་ཚུགས་བརྒྱབ་ཨུ་ཚུགས་བརྒྱབ་ནས། དུ་ཟེར་ན་ཡིན། ཡང་རྫུན་ཞིག་ནི་ཆེས་སྐར་མ་བཅོ་ལྔ་ཙམ་པའི་སེམས་མ་ཡེངས་པ་བྱས་བསྡད་ཆོག་ཅིང། ཡང་དེའི་སྒང་ལ་སྣོན་པ་བརྒྱབ་ཀྱི་སྐར་མ་ཉི་ཤུའི་རིང་སེམས་མ་ཡེངས་བྱས་སོ། དེ་ནས་སྐར་མ་སུམ་ཅུའི་རིང་སེམས་མ་ཡེངས་བྱས་སོ། འདུག་བྱས་ནས་གོམས་ཐུབ་པ་ཅིག་བྱེད་ཡ་དེ་གལ་ཆེན་པོ་རེད་འདུག་བ། ཁོ་སྐྱག་ལངས་ཅིག་ཤོར་ཡིན་ན་ཡང་ཁོ་ཆུ་གཉིས་ཤོར་ན་ཤེས་པའི་ཀ་གཉིས་ཤོར་ན་ཤེས་རེད་ཡང་ཁོ་དཔེ་དེ་མངོན་གསལ་མེད་པ་དོ་སྣང་མེད་པ་ཅིག་གི་ཐོག་ནས་ནི་འཐུས་ཤོར་ཆེན་པོ་ཅིག་ཡུན་གྱིས་འགྲོ་བསྡད་ཡ་ཅིག་ཡོང་བསྡད་ཀྱི་འདུག་བ།

དེ་འདྲ་འདྲ་པོའི་སྒོ་ནས་ཨེ་ནི། ཅི་ཡིན་བ་འོ་ད་འདི། བདག་གི་ཡིད་འདི་གར་སྤྱོད་ཅེས་དེ་ལྟར་ཡིད་ལ་སོ་སོར་བརྟག། དེ་མིན་གྱི་ཡང་ཐུན་མཚམས་ལ་ཨེ་ནི། ཨོ་ཅིག་གི་འཇིགས་པ་འབྱུང་བའི་སོར་རོ། འཇིགས་པ་བྱུང་བའི་སོར་རོ། ཡང་ཞིག་དེ་མིན་གྱི་ཅིག་གི། སྟོན་མོའི་དགའ་སྟོན་ལ་སོགས་པ། དེ་འདྲ་དང་འབྲེལ་བའི་སྐབས་ལ་ཨེ་ནི། གལ་ཏེ་པའི་རྩེ་གཅིག་པ་དེ་མི་ནུས་ན་ཅི་བདེར་བྱ། རྒྱུ་མཚན། དང་དེ་ཡང་ཡིན་ནི་རྒྱུ་མཚན་འདི་ལྟར། སྦྱིན་པའི་དུས་དག་ཏུ་ཚུལ་ཁྲིམས་བཏང་སྙོམས་བཞག་པར་གསུངས། བཅོམ་ལྡན་འདས་ཀྱིས། ད་ད། ངའོ། བས་ག་ཟེར་དགོས་རེད་དངོས་ཡོད་གནས་ཚུལ་དང་བསྟུན་ནས་གསུང་གི་ཡོད་པ་ཡིན་དུས་ས་ནས་ཨེ་ནས་བཅོམ་ལྡན་འདས་ཀྱིས་ཨེ་རོ། ཅིག་སྦྱིན་པའི་ཉམས་ལེན་ལ་བརྩོན་ནས་པའི་སྦྱིན་པ་གནད་ཆེན་པོ་ཅིག་བྱས་པའི་ཁ་ཐུག་ལ་ཡང་ཡང་ཚུལ་ཁྲིམས་བཏང་སྙོམས་སུ་བཞག་ཡ་གསུངས་ཡོད་པ་རེད། དཔེར་ན་ག་འདྲ་རེད་ལབ་ན། མི་གཅིག་རྔོན་པ་གཅིག་གིས་རི་དྭགས་རྒྱག་ག་ཡོང་རི་དྭགས་རྒྱག་མཁན་གཅིག་གིས་རྔོན་པ་གཅིག་གིས་རི་དྭགས་རྗེས་འདེད་བྱས་ཡོང་གི་འདུག་ན། ད་རི་དྭགས་དེ་རང་གིས་མཐོང་སོང་ན་རི་དྭགས་དེ་ག་ནས་ཕྱིན་པ་དེ་ག་ནས་བྲོས་ཕྱིན་པ་དེ་མཐོང་སོང་ན། དེའི་གཞུག་དེ་རྔོན་པ་དེ་ཡོང་བྱས་ཨ་ངས་བལྟས་ཡང་ད་རི་དྭགས་ཤིག་ཡོད་ཨིན་རི་དྭགས་དེ་ག་བ་ཕྱིན་སོང་ཟེར་ལབ་ན། ད་ཚུལ་ཁྲིམས་ཀྱི་ཆ་ནས་བཤད་ན་སྐྱག་རྫུན་བཤད་མི་རུང་བ་རེད་བ། སྐྱག་རྫུན་བཤད་མི་རུང་བ་ཡིན་དུས་ད་ནས་ད་དྲང་པོ་བཤད་བ་རེད་བ་ཁོ་དེ་རང་ཕྱིན་སོང་ཞེས་ལབ་དགོས་ཀྱི་རེད་བ། ཡིན་ནས་ད་སྐབས་འདི།

ད་དེའི་སྐྱག་རྫུན་བཤད་པ་དེ་དང་ཕ་རོལ་པོའི་སྲོག་ཕྱིན་པ་གཉིས་པོ་དེ་བྱས་ན་སྲོག་ཕྱིན་པ་དེ་སྡུག་འདུག་བ་འགན་ལྗིད་འདུག་བ། དེ་འདྲ་ཡིན་པ་ཡིན་དུས་དགོས་པ། རི་དྭགས་ད་གསོད་ཡག་རི་དྭགས་ག་ཟེར་གསོད་ཡག་གི་རི་དྭགས་དེའི་སྲོག་སྐྱོབ་ནི། མི་འཇིགས་པའི་སྦྱིན་པ་སྦྱིན་ཡག་གི་དོན་དག་ལ། ཨེ་ནི། རྔོན་པ་དེ་ངས་མཐོང་མ་བྱུང་ཟེར་སོང། ཡང་ན་ཨོ་དོལ་དེ་གཅིག་ཞེ་སྡང་ཞེ་སྡང་ཡུག་ཏུ་འགྲོ་ངེས་ཞེ་སྡང་དེ་གཅིག་ཡུག་ཏུ་འགྲོ་ངེས་ཞེས་བྱས་ཟེར་མ་གཏོགས་གཅིག་གསལ་པོ་རང་མ་ལབ་བྱས་བྱས། རེད་པ། ཡང་ན། བད་སྐྱག་རྫུན་ལ་མེ་འཛབ་ཞིག། ཅིག་ཏུ། ཡུངས་སུ་ཐོག་མའི་རུ་ཞལ་ཞུ་དེ་ཟབ་ཞིང་བར་པའི་རུ་ཞལ་བཞག་བཞག་ན། ད་ག་འདྲ་སྲོག་སྐྱོབ་ཡག་གི་དོན་དག་ལ། ད་ལྟའི་གལ་ཆེ་ཆུང་ལུགས་སུ་ཡང་ཞིག་བསྐྱོད་དུས། སྐྱག་རྫུན་བཤད་པའི་ཉེས་པ་ལས་ཀྱང་ཕ་གིའི་སྲོག་འགྲོ་ཡག་དེ་ཉེས་པ་ལྕི་བ་དང་འགན་ལྕི་བ་ཡོད་པ་ཡིན་དུས་འགན་ལྕི་བ་དེ་མ་ཡོང་ཡག་གི་དོན་དག་ལ། ད་ཅིག། ཕྲན་བུས་ཅིག་ད་སྐད་ཆ་བར་པར་བཤད་ནས་སྐད་ཆ་བར་པར་བཤད་པའི་དགོས་པ་ཆེན་པོ་བརྗོད་པ་ཡིན་དུས།

གང་ཞིག་བསམས་ཏེ་བྱར་བརྩམས་པ་དེ་ལས་གཞན་དུ་མི་བསམ་སྟེ། ཅེས་ནས་དང། གང་ཞིག་བསམས་པ་དེ་དང་དང་པོར་བྱ་བར་བརྩམས་པ་གང་ཡིན་པ་དེ་ལས་གཞན་དུ་མི་བསམ་སྟེ། དང་པོ་བྱ་རྒྱུ་ཐག་བཅད་པ་དེ་ག་རང་ལ་དང་དེར་རྩེ་གཅིག་ཏུ་བློ་གཏད་པ་ཡི་བསམ་པ་བློ་གཏད་པའི་བསམ་པ་ཡིས་ནི་ཐོག་མར་དང་པོ་པའི་སྒྲུབ་ཡ་ལ་ཐག་བཅད་པ་དེ་ག་སྒྲུབ་དགོས་པས་དེ་ཉིད་རེ་ཞིག་བསྒྲུབ་པར་བྱ། དེ་ལྟར་དང་པོ་བྱེད་རྒྱུ་ཐག་བཅད་བྱེད་པ་ཁོ་ར་རང་སྔོན་ལ་པའི་སྒྲུབ་བྱས་དེ་ལྟ་བུའི་ཚུལ་དུ་གནས་ན་ནི་དེ་ལྟ་ན་ནི། ཀུན་ལེགས་བྱས། སྔར་ནས་སྒྲུབ་ཡག་གི་གོམ་རིམ་དང་པོ་ལ་བྱེད་དགོས་ཡག་ཁོ་ཨེ་པའི་སྔོན་ལ་དང་པོ་ཉིད་དུ་བར་སྒྲུབ་བྱས་ཡིན་དུས་ཁོ་ཟིན་པའི་མཚམས་ལ་རིམ་པ་གཉིས་པ་དེ་ནི་བདེ་བླག་ཏུ་ར་སྒྲུབ་ཡག་ཅིག་གི་འགོ་བཙུགས་ཐུབ་ཀྱི་རག་རེད་དེ་འདྲའི་ཡིན་དུས་ཀུན་ལེགས་བྱས། དེ་ལྟར་མེད་ན་དང་པོ་མ་ཚར། གཉིས་པ་དེ་ཡང་ཁུངས་མ་འཁྱོལ། གཞན་དུ་གཉིས་ཀར་མི་འགྱུར་རོ། ཤེས་བཞིན་མ་ཡིན་ཉེ་ཉོན་མོངས། དེ་ལྟར་ན་ནི་འཕེལ་མི་འགྱུར། དང། ལས་ཀ་གང་དང་གང་བརྩམས་ན་ཡང་ཁོ་ཕི་ཀའི་འཆར་གཞི་འདེབས་པ་རིགས་གཅིག་དང་ཁོ་དཔེ་དེ་མཐའ་ལ་བསྐྱལ་ནས། ཨེ་ནི། ང་དང་མཐའ་གཙང་མ་ཅིག་བྱེད་ཀྱི་ཡིན་ན་ཨེ་ནི་ག་ལེ་ག་ལེ་ལེགས་པའི་སེམས་ཅིག་ཕི་ཀའི་ག་སོག་རེད། ཚད་མི་འདྲ་བ་སོགས་མིན་ནོ། དེ་འདྲས་ཀྱི། ཤེས་བཞིན་མ་ཡིན་པ་དེ་ཤེས་བཞིན་མེད་པའི་ཉེ་བའི་ཉོན་མོངས་དེ་ལྟར་ན་ནི་འཕེལ་མི་འགྱུར། ད་གང་དག་ཞིག་བློ་རྩེ་གཉིས་རུ་དེའི་བྱ་བ་ནོ་དེའི་བྱ་བ་རུ་བསམ་པའི་བློ་རྩེ་གཉིས་རུ་དེ་ནི་མེད་པར་བྱས་བྱས་ཁོ་གང་དག་པའི་ཐག་ཆོད་པ་རུ་གཅིག་དག་པའི་སེམས་ཐག་ཆོད་པ་རུ་གཅིག་དག་ཐག་བཅད་པ་དེ་དོན་དག་ངོ་མ་པའི་ལག་ལེན་ལ་པའི་འཁེལ་ཐུབ་པ་རུ་གཅིག་དེ་འདྲ་ཡིན་ཀུ་རེ་སེ་ནི་ད་བརྗོད་པ་གཙང་མ་ཞིག་མུ་རེ་གསུང་ཡ་རེ་བ་དེ་འདྲ་ཡིན་ས་རེད། དེ་ལྟར་ན་ནི་འཕེལ་མི་འགྱུར། ད་དེ་ནས་དགོས་པ་མེད་པའི་བྲེ་མོའི་གཏམ་ནི་སྣ་ཚོགས་དང། ཨ་ནི་ངོ་མཚར་བའི་ལྟད་མོ་རྣམ་པ་མང་པོ་ཀུན་ལ། ཨ་ནི། གལ་ཏེ་དགོས་པའི་དབང་གིས། ཨོ་རེད། དགོས་པའི་དབང་གིས་ཞུགས་དགོས་པ་བྱུང་ན་ཡང་འཇུག་དགོས་པ་བྱུང་ན་ཡང་དང། ཀུན་ལ་འཇུག་པར་གྱུར་པ་ན། སྤྱིར་བཏང་བྲེ་མོའི་གཏམ་ནི་སྣ་ཚོགས་པ་དང་ངོ་མཚར་ལྟད་མོའི་རྣམ་གྲངས་མང་པོ་ལ་མི་འཇུག། བུ་གོང་དུ་གསུངས་ཚར་བ་འཇིགས་དང་དགའ་སྟོན་སོགས་འབྲེལ་བར། མ་རེད། བུ་ཀི་རྟག་དེ་ལ་གསུངས་པ་ནང་བཞིན་གྱི། ཨོ་དེ་འདྲ་གང་འདྲ་ཡོད་ནི། འཇུག་ཏུ་མི་རུང། གལ་ཏེ་དགོས་པའི་དབང་གིས་འཇུག་དགོས་པ་བྱུང་ན་ཡང་དེ་ལ་ཆགས་པ་སྤང་བར་བྱ། ད་དེ་ནས་བཅས་རྐྱང་གི། ལྟུང་བ། དོན་མེད་པ་ས་བརྐོ་ས་བརྐོ་བ་དང་རྩྭ་གཅོད་པ་དང་ས་རིས་འདྲི་བ་སོགས་བྱེད་པར་གྱུར་ན། བདེ་བར་གཤེགས་པའི་བསླབ་པ་དྲན་པར་བྱས་ནས། ད་བསླབ་པ་དང་འགལ་ན་འགྲིག་མ་རེད་བསམ་པས་ད་གཅིག། འཇིགས་པས་སྐྲག་པས་དེ་ཡི་མོད་ལ་དོར་དགོས་རེད། གང་ཚེ་ལུས་བསྐྱོད་པར་འདོད་པར་གྱུར་ཏམ་ངག་སྨྲ་བར་འདོད་པར་གྱུར་ན་ཡང། དང་པོར་རང་གི་སེམས་ལ་བརྟགས་ནས། བརྟན་པ་སྟེ་བྱང་ཆུབ་སེམས་དཔས་རྒྱུ་མཚན་ལྡན་ཞིང་རིགས་པར་ལྡན་པ་དེ་བྱ་བ། རིགས་པ་ལྡན་པ་དེ་བྱ་ཞིང་རིགས་པར་མི་ལྡན་པ་དེ་མི་བྱ། གང་གི་ཚེ་རང་གི་ཡིད་ཆགས་པ་དང་ཁྲོ་བར་འདོད་པ་དེའི་ཚེ། ད་བྱར་མི་རུང་བ་དཔེར་ན་བྱར་མི་རུང་བ་རིགས་པ་མ་ཡིན་པ། རིགས་པ་མ་ཡིན་པ་ཡིད་ཆགས་པ་དང། ཁྲོ་བར་འདོད་པ་བྱུང་བ་དེའི་ཚེ། ལུས་ཀྱིས་ལས་སུ་མི་བྱ། ངག་གིས་སྨྲ་བར་མི་བྱ། ཡིད་ཀྱིས་མི་སེམས་པར་ཤིང་བཞིན་དུ་ནི་གནས་པར་བྱ། ད་དེ་ནས་འཕྱར་གཡེང་གི། རྒོད་པ་དང། ཅོ་འདྲི་བ་དང་ཐོ་འཚམས་པ་ག་ཞར་ཐོ་འཚམས་པའི་ནི་ག་ཞར་བཅས་པ། དེ་བཞིན་དུ་གལ་ཏེ། ཡོན་ཏན་གྱི་ང་རྒྱལ་དང་ལང་ཚོའི་དྲེགས་པའམ་གཅིག་རྒྱགས་པ་དང་ལྡན་པའམ། དེ་ནས་གཞན་གྱི་མཚང་འབྲུ་བ་དང། གཞན་གྱི་མཚང་འབྲུ་བ་ཡི་བསམ་པ་དང། གལ་ཏེ་སྐྱོར་འབྱིན།

དེ་འདྲའི་གནས་སྐབས་བྱུང་བའི་ཚེ། ལུས་ཀྱིས་ལས་སུ་མི་བྱ། ངག་གིས་སྨྲ་བར་མི་བྱ། ཡིད་ནི་མི་སེམས་པར་ཤིང་བཞིན་དུ་ནི་གནས་པར་བྱ། ད་གི་ད་གི་ལས་སུ་མི་བྱ་སྨྲ་མི་བྱ་ཤིང་བཞིན་དུ་ནི་གནས་པར་བྱ། ཟེར་ནས་འདི་ནི་མ་ལས་བྱུང་བ་རེད། དེ་ཚེ་ཤིང་བཞིན་གནས་པར་བྱ། ཡང། རྙེད་པ་དང་བཀུར་སྟིའམ་གྲགས་པར་འདོད་པའམ། གཡོག་འཁོར་དོན་དུ་གཉེར་བར་འདོད་པའམ། བདག་སེམས། ཨེ་ནི། བསྐུ་མཉེ་ལ་སོགས་པའི་རིམ་གྲོ་འདོད་པར་གྱུར་ན། དེའི་ཚེ། ལས་སུ་མི་བྱ་སྨྲ་མི་བྱ། ཨེ་ནི། ཤིང་བཞིན་དུ་ནི་གནས་པར་བྱ། ཡང་ཡིད་ཀྱིས་གཞན་དོན་ཡལ་བར་འདོར་བ་དང། རང་དོན་གཉེར་བར་འདོད་པ་དང། ངག་གིས་སྨྲ་བར་འདོད་པའི་སེམས་བྱུང་ན། དེའི་གནས་སྐབས་སུ་ཡང་ལས་སུ་མི་བྱ་སྨྲ་མི་བྱ་ཤིང་བཞིན་དུ་ནི་གནས་པར་བྱ། དེ་ཚེ་ཤིང་བཞིན་གནས་པར་བྱ། ཡང། ཁྲོ་བ་དང་སྡུག་བསྔལ་མི་བཟོད། ཁྲོ་བ་དང།

རྒྱུ་མཚན་ལྡན་པ་ཅིག་ཡིན་ན་ངས་ནུས་ས་བ་ཅིག་གི་རྒྱུ་མཚན་ལྡན་པ་ཅིག་ཡིན་པ་ཡིན་ན་དེ་སྤོབས་པ། རྒྱུ་མཚན་མེད་པ་ཁུངས་ལུང་མེད་པའི་ཨ་ཅེ་ངས་ཐུབ་ཀྱི་རེད་ངས་ཡོང་གི་རེད་ཟེར་ཡ་དེ་སྤྱི་བརྟོལ་སྐྱེས་པ་ཟེར་ནས་ད་རེས་ནི་ཧམ་པ་བྱེད་པའི་བཟོ་ཅིག་རེད། མུ་ཅོར་ཟེར་ཡ་དེ་རིགས་པ་དང་མི་ལྡན་པའི་ཨོ་ད་དེ་དག་ཅིག་ཚིག་སྨྲ་བ། དེ་འདྲའི་འདྲ་བོས་ད་དེ་བཞིན་དུ་སྤྱི་བརྟོལ་དང་མུ་ཅོར་དང། རང་གི་ཕྱོགས་ཞེན་གྱི་སེམས་རང་ཕྱོགས་ལ་ཆགས་པའི་ཕྱོགས་ཞེན་གྱི་སེམས་བྱུང་ན། ལས་སུ་མི་བྱ་སྨྲ་མི་བྱ། ཤིང་བཞིན་དུ་ནི་གནས་པར་བྱ། དེ་ཚེ་ཤིང་བཞིན་གནས་པར་བྱ། དེ་ལྟར་ཀུན་ནས་ཉོན་མོངས་དང། དེ་ལྟར་ཆགས་སོགས་ཀྱི། ནི། ཆགས་སོགས་ཀྱི་ཉོན་མོངས་ཀྱིས་ནི་ཀུན་ནས་ཉོན་མོངས་པ་དང། ས་བརྐོ་བ་ལ་སོགས་པ་དོན་མེད་པའི། ནི། བརྩོན་པའི་གནས་སྐབས་བྱུང་ན་ཡིད་ཀྱིས་བརྟགས་ནས་དེ་ཚེ། དུས་དེའི་ཚེ་དཔའ་བོའི། གཉེན་པོ་སྐྱེས་ནས་གཉེན་པོ་དེས་ཡིད་དེ་ནི་བརྟན་པར་གཟུང་བར་བྱ། ཤིན་ཏུ་ངེས་དང་རབ་དད་དང། ཤིན་ཏུ་ངེས་པ་ཟེར་ན། མ་རྟོགས་པ་དང་ལོག་པར་རྟོག་པ་དང་ཐེ་ཚོམ་མེད་པར་དཔེ་དོན་དེ་དཔེ་ཤིན་ཏུ་གསལ་ཞིང་མ་འདྲེས་པ་ཕྲ་ཞིང་ཕྲ་བ་ནི་ཨེ་ནི་རགས་པའི་བམ་ག་སོགས་རིགས་པས་མ་འདྲེས་པ་དཔེ་ཤིན་ཏུ་དཔེ་ངེས་པ་དང། ཨེ་ནི་རབ་དད་དད་པ་གསུམ་དང། མངོན་འདོད་ཀྱི་དད་པ་དང་བའི་དད་པ་ཡིད་ཆེས་ཀྱི་དད་པ་དད་པ་གསུམ་དང། ཨེ་ནི་བསམ་པ་བརྟན་པ་སྦྱོར་བ་བརྟན་པ། དེ་འདྲས་ཀྱི་ད་བསམ་སྦྱོར་བརྟན་པ་དང་གུས་པ་དང། འདུད་པའི་ཞེ་སར་བཅས་པ་དང། རང་གི་སྤྱོད་པ་ལ་བསམས་ཏེ་ངོ་ཚ་ཤེས་པ་དང་རྣམ་སྨིན་ལ་བསམས་ནས། རྣམ་སྨིན་ལ་བསམས་ནས་དཔེ་འཇིགས་པ་དང་བཅས་པ་དང། ཨེ་ནི་དབང་པོ་བསྡམས་པས་ཞི་ཞིང། བསྡུ་བ་བཞིས་གཞན་དགའ་བར་བྱེད་པ་ལ་བརྩོན་པ། འོ་དེ་འདྲའི་དགོས་ཀྱི་རེད་གསུངས་ནི་འདྲ། ད་ཨེ་ནི་གང་དག་ཅིག་ཉམས་སུ་ལེན་ཡག་གི་གནས་གང་དང་གང་ཡིན་ན་ཡང་དེའི་དེ་དཔེ་ཤིན་ཏུ་ངེས་པ་ཅིག་དང། ངེས་པ་དེའི་དེ་ཨེ་ནི་ཉམས་སུ་ལེན་ཡག་གི་དོན་དག་ལ་ཡང་ངེས་ཀྱི་ཡོད་རེད་མ་གཏོགས་ད་ག་ཟིག་པའི་དགེ་རྒན་བྱེད་ཡག་གི་རྒྱལ་རབས་བཤད་ཡག་གི་དགེ་རྒན་བཟོ་ཅིག་བྱས་པས་མ་འགྲིག་པ་ཡིན་དུས་དེ་ཡང་དཔེ་དད་པ་དང་ལྡན་པ། ཞིག་ཡིད་ཆེས་དད་པ་ཡང་ཡོད་ན་ཡང་དཔེ་དངོས་སུ་ལག་ལེན་བཀལ་ནས་དེ་དག་དཔེ་བརྩོན་འགྲུས་བརྩམས་ནས་ལག་ཏུ་ལེན་ཡག་ལ་དཔེ་ཨུ་ཚུགས་རྒྱག་མཁན་ཅིག་དགོས་ཀྱི་ཡོད་རེད་བརྟན་པ་དང་ཨེ་ནི། དེའི་སྒྲུབ་པའི་ཚེ་ཡང་ཁྲལ་ངོའི་བཟོ་འདྲ་ཁྲལ་ངོ། བུ་དང་ཁྲལ་ལ་མངོན་པར་རོ་དེ་འདྲ་མ་ཡིན་པ་དགའ་ཞིང་སྤྲོ་ཞིང་འདུ་ཨེ་ནི་ཉམས་སུ་ལེན་ཡག། དེའི་ཡེ་ནས་དཔེ་ཚུལ་བཞིན་བུ་དང་ཚུལ་བཞིན་མ་གྲུབ་ན་ཨེ་ནི་ངོ་ཚ་ཁྲེལ་ཡོད་ཀྱི་དཔེ་བསམ་པ་དང་བཅས་པ། འོ། ཨེ་ནི། གཙོ་བོ་བུ་གའི་གཞན་དོན་བྱེད་པ་ལ་ཨེ་ནི་དཔེ་དགའ་བ་བྱེད་པ། འོ་དེ་ལྟ་བུ་དགོས་ཀྱི་རེད་གསུངས་ཏེ། དེ་ནས་ད་འདི་ཡི་ནི་ཡ་རབས་སྤྱོད་བཟང་ལས་གསུངས། ད་དེ་ནས། སོ་སོ་རང་ཉིད་ལ་ཡང།

འོ་ཨེ་ནི་གྲོགས། ལི་ཡ་ཕི་གེ་ཨེ་ནི་གོ་ཏི་གནད་འགག་ཆགས་ཀྱི་ཡོད་དེ་འདྲས་སོང་བ་ཡིན་དུས། ཕན་ཚུན་མི་མཐུན་བྱིས་པ་ཡི། ད་བྱིས་པའི་རང་བཞིན་དེ་ད་བྱིས་པ་དེ་ད་ཅིག་ན་སོ་གཞོན་པའི་བྱིས་པ། སེམས་ཀྱི་ཨེ་ནི་ད་ལུས་ཀྱི་ན་སོ་གཞོན་པའི་བྱིས་པ། སེམས་ཀྱི་ན་སོ་གཞོན་པའི་བྱིས་པ། དེ་འདྲས་ཡོད་པ་རེད། ད་དེ་འདྲས་ཡིན་པ་ཡིན་དུས་ཙ་ན་སྐབས་འདི་ཡང་ད་བྱིས་པ་ཟེར་ནས་ད

ཨེ་ནི་མ་རངས་པ་བྱུང་ན་ཡང་རང་ཉིད་མི་སྐྱོ་བར་བྱ་ཞིང། ཆགས་སྡང་གི་ཉོན་མོངས་སྐྱེས་པས་ཆགས་སྡང་གི་ཉོན་མོངས་སྐྱེས་པས་འདི་དག་གི་དགའ་སྡུག་གི་སེམས་འདི་བྱུང་སྙམ་པས། ཨེ་ནི་ཉོན་མོངས་བྲལ་འདོད་ཀྱི་ཉོན་མོངས་བྲལ་འདོད་ཀྱི་བསམ་པས་དེ་དག་ལ་སྙིང་བརྩེ་བ་དང་ལྡན་པར་བྱེད་དགོས་རེད། དེ་དག་བྱིས་པ་དང་འགྲོགས་ནས་བྱིས་པའི་སྤྱོད་ཚུལ་དེ་སོ་སོར་འགོས་ཡ། འོ་དེ་འདྲས་ལ་དེ་འདྲས་ཀྱི་བུ་གས་དག་རྐྱེན་དབང་དུ་མི་གཏོང་བར་དེ་དག་གི། ཉེས་དམིགས་དེ་དག་གི་ག་སོག་རེད་བྷི་ག་ག་ཤོག་རེད་བྷི་ག། ཉེས་སྐྱོན་རིགས་དེ་མཐོང་ནས། དེའི་རྩ་བ་ཉོན་མོངས་པའི་གཞན་དབང་དུ་སོང་ནས་ཨེ་ནི་བྱ་སྤྱོད་ངན་པ་བྱེད་ཀྱི་ཡོད་པ་དེ་ཤེས་པར་བྱས་ནས་སྙིང་རྗེ་སྐྱེ་དགོས་པ་རེད། ཁ། ཨོ་ཨེ་ནི་ཁ་ན་མ་ཐོ་བ་མེད་པའི་དངོས་པོ་ལ། བདག་ཉིད་ཀྱང། ཉམས་པར་མི་བྱེད་ལ། ཨོ་རེད། བདག་དང། ཨེ་ནི་སེམས་ཅན་གཞན་ལའང། ཨེ་ནི། དང་ཕན་པའི་ཕན་པ་ཡོད་པ་དེ་གཙོ་བོར་བྱས་ཏེ། བདག་དང་སེམས་ཅན་ལ་ཕན་པ་ཡོད་པ་བདག་དང་སེམས་ཅན་ལ་གནས་སྐབས་བདེ་ཞིང་ཕུགས་སུ་ཕན་པའི་རིགས་དེ་སྒྲུབ་དགོས་པ་བྱས་ནས་རིགས་དེས་དབང་བར་བྱས་ཤིང་བདག་དང་སེམས་ཅན་དབང་བྱས་ཤིང། ཤེས་རབ་ཀྱིས་སྤྲུལ་པ་བཞིན་དུ་ང་མེད་པར་ཡིད་འདི་རྟག་ཏུ་གཟུང་བར་བྱའོ། དེ་ལྟ་བུའི་ཚུལ་གྱིས་བསླབས་ཏེ། ནི། རིང་ཞིག་ལོན་ནས་རིང་ཞིག་ལོན་ནས་དལ་བའི་མཆོག་ཐོབ་པ་ཡང་དང་ཡང་བསམས་ནས། དལ་བ་དོན་ལྡན་བྱེད་སྙམ་པའི་སེམས་དེ་ལྟ་བུ་རི་རབ་ལྟར་རབ་ཏུ་མི་གཡོ་བར་གཟུང་བར་བྱ། ད་དེ་ནས་ལུས་ལ་ཆགས་པ་སྤོང་ཐབས་སོགས་ཡིན་པ་རེད། རང་གི་ལུས། ནི། ཐ་མ་པའི་བྱ་རྒོད་སོགས་ལ་ཡང། ནི། སྦྱིན་ནས་བྱ་རྒོད་ཤ་ལ་ཆགས་པ་ཡིས་ཕན་ཚུན་ཀུན་ཏུ། ཨེ་ནི་དྲུད་ནས་གནས་གཞན་དུ་ནི་ཁྲིད་པར་བྱེད་ཀྱང་ཨེ་ནི་ཡིད་ཁྱོད་མི་དགའ་བར་མི་བྱེད་ན། ད་ལྟ་ཅིའི་ཕྱིར་ཨེ་ནི་བའི་ལུས་དེ་ལ་བའི་ཞེན་ཆགས་བྱས་ནས་ལུས་དེ་ཁ་ཏ་བྱེད། ཨོ་ཨེ་ནི། རབ་པའི་མི་གཞན་གྱིས་གང་རུང་དབང་བཙན་པོའི་མི་གཅིག་གི་རྩ་ནས་གཡར་བཞག་པའི་ཅ་ལག་ཅིག་ཡིན་པ་ཡིན་ན། དེ་ནི་དབང་དབང་གཞན་གྱི་རྩ་ནས་གཡར་བའི་རྫས་ཡིན་དུས་ཙང་ནས་ཁོ་ག་དུས་ནི་དེ་ནི་པའི་ཕར་སྤྲད་དགོས་ཡ་གཅིག་དང། པའི་བདག་གི་རང་ལ་པའི་བདག་རང་ལ་དབང་བ་རུ་ཅིག་བྱ་གི་ཡོད་མ་རེད་པ། དེ་ནང་བཞིན་ལུས་འདི་པའི་བརྙན་པོའི་ལུས་བྱ་བ་རེད། དེ་འདྲ་ཡིན་པ་ཡིན་དུས་བརྙན་པོའི་ལུས། ངོ་བོ་མི་གཙང་བའི་རང་བཞིན། དེ་འདྲ་འདྲ་བའི་ལུས་འདི་བདག་གིར་བཟུང་ནས། ཇི་ཙམ་པའི་ལུས་དེ་ལ་པའི་སྲུང་སྐྱོབ་རོགས་བྱས་པ་ཡིན་ན་ཡང། མཐར་ཐུག་པའི་ཕན་ཐོགས་མེད་བསྡད་པ་ཡིན་དུས་ཙང་ནས་ཡིད་ཀྱིས་ཅི་ཞིག་བསྲུང་བར་བྱེད། ལུས་སྲུང་བ་པོ་ལུས་བདག་གིར་བཟུང་བའི་ལུས་སྲུང་བ་པོ་ཁྱོད་དང། ལོངས་སྤྱད་བྱའམ་བསྲུང་བྱའི་ལུས་འདི་གཉིས། རྟག་ཏུ་འགྲོགས་པ་རྟག་ཏུ་འགྲོགས་ནས་གནས་པ་ཞིག་མ་ཡིན་པར་ནམ་ཞིག་ཐ་དད་སོ་སོ་ན་འགྲོ་བར་ངེས་པ་ཡིན་དུས་ཙང་ནས་ལུས་དེ། དེས་ཀོ། ལུས་དེས་ད་གདོད་ཁྱོད་ལ་ཕན་པ་ཅི་ཞིག་བྱ། རྨོངས་པའི་ཡིད་ཁྱོད་ཅི་ཡི་ཕྱིར། བདག་སོ་སོར་འབྲལ་རུང་བ་དང་སོ་སོ་སོ་སོར་འབྲལ་རྒྱུ་ཡིན་པ་འབྲལ་རྒྱུར་ངེས་པ་དང། ད་ག་ནང་བཞིན་མི་གཙང་བའི་རང་བཞིན་ཡིན་པ། ལུས་དེ་ལ་བརྟེན་ནས་ཨེ་ནི་རང་ཅིག་ལྟོ་གོས་གཏམ་གསུམ་དང་ལྟོ་གོས་ཀྱིས་མཚོན་པའི་གང་དག་པའི་ཅིག་ཡངས་པའི་ག་ཤུག་རུ་བྷི་ཀའི་པའི་བྱ་བ་རུ་མང་པོ་ཅིག་ཁོ་རང་བཞིན་གྱི་པའི་བྱེད་དགོས་ཡ་ཅིག་ལུས་འདིའི་དབང་ལས་ཡོང་གི་ཡོད་པ་ཡིན་དུས་འོ་དེ་འདྲ་འདྲ་བའི་ད་པའི་རྙོག་དྲ་བཟོ་མཁན་གྱི་ཨོ་ལུས་དེ་ལ་པའི་གཅེས་སྤྲས་བྱས་ནས་ལུས་དེ་ལ་ལུས་ལུས་དེ་ལ་པའི་མཆོག་ཏུ་བརྩིས་བསྡད་ཡག་གི་རྨོངས་པའི་ཡིད་ཁྱོད་དེ་བག་ལུས་དེ་ཕར་བཞག་ནས་ཅི་ཡི་ཕྱིར། འབྲལ་རུང་མཉམ་པོ་ལ། ངོ་བོ་གཙང་མ་ཡིན་པས་ཤིང་གཟུགས་གཙང་མ་གཟུང་མི་བྱེད། མི་གཙང་ཚོགས་ཀྱི་འཁྲུལ་འཁོར་འདི། རུལ་བ་བསྲུངས་ཏེ་ཅི་ཞིག་རུང། མི་གཙང་བའི་ཚོགས་ཀྱི་འཁྲུལ་འཁོར། ང་རང་ཚོའི་ལུས་འདི། དག་པའི་རུལ་སུངས། དེ་འདྲའི་གི་དག་རང་བཞིན་ཅན། དེ། བསྲུངས་ཏེ་ཅི་ཞིག་རུང། ད་འོ་ན་ལུས་མི་གཙང་བ་ཡིན་པ་དེ་ག་འདྲས་རེད་ཟེར་ན། ལུས་མི་གཙང་བ་ཡིན་པ་དེ་རྒྱུ་མཚན་ག་རེ་ཡོད་རེད། མི་གཙང་བའི་རྫས་ཀྱི་འཁྲུལ་འཁོར་ཡིན་པའི་རྒྱུ་མཚན་གང་ཡོད་རེད་ཟེར་ན། ད་འདི་ལྟར་བསམ་པ་ཡིན་པ་རེད། ལུས་འདི་ཐོག་མར་པགས་པའི་རིམ་པ་པགས་པ་གཅིག་གིས་པའི་ཁ་དོག་པའི་དཀར་ལ་དམར་མདངས་ཆགས་པ་གསལ་བདེ་ཨ་རོ། དེ་འདྲའི་གི་པའི་པགས་པའི་ཁ་དོག་པའི་བཟང་པོ་ཡོད་བསྡད་མཁན་གྱི་པགས་པ། ཐོག་མར་པགས་པའི་རིམ་པ་འདི་རང་གི་བློ་ཡིས་ཐ་དད་ཕྱེ། པགས་པའི་རིམ་པ་འདི་ཕར་ཕྱེ། དེ་ཕྱེ་ཡོང་དུས་དེའི་འོག་དེ་དང་ཨེ་ནི་གཅིག་ཤ་ཡི་གཅིག།

ཨེ་ནི་རུས་པ་ཁོ་རེ། གཅིག་པའི་ཁྲག་སྐྱུགས་ཟད་པའི་དབྱིབས་རུས་ཞུམ་ཞེས་བྱ་བ་ཞིག་སོགས་པ་ཞིབ་ཏུ་བ། ཨོ་དེ་རིང་བྲིས་པའི་རུས་པ་རྣམས་ཀྱང་དབྱེ་བྱས་ནས་རྐང་གི་བར་དུ་བལྟ་བྱ་ཞིང། དེ་ཙམ་ཨོ། འདི་ལ་སྙིང་པོ་ཅི་ཞིག་ཡོད། བཟང་ང་རང་ཚོའི་གཅེས་པོ་བྱེད་ཡག་གི་ང་ཡི་ལུས་སེམས་ནི། པའི་འཁྱག་གི་ཐོག་གི་པའི་གོས་གྱོན། གོས་ཡི་པའི་ད་ཅིག་རིན་ཐང་ཆེན་པོ་དེ་གོན་བྱས། ཨེ་ནི་པའི་ཆུ་ཚོད་སི་ཏན་རུ་འདྲ་མེད་པའི་བཅོ་བརྒྱད་རུ་གོན་བྱས། ཁྱད་མཚར་བ་དང་དྲོད་ཡོད་ཅིག་གིས་མི་ཆོག་པར། སྲོད་ལ་ཅིག་ལྟ་འགུགས་ཡོད་རེད། རྒྱུག་ལ་ཅིག་ལྟ་འགུགས་ཡོད་རེད། ཨེ་ནི་རྒྱུག་ངོམ་བྱེད་མཁན་ཚོས་རིན་གོང་ཆེན་པོ་སྤྲད་པའི་གོས་ལ་ཡར་ལེ་ཤིབ་ཤིབ་བརྩིགས་འདུག་བ། ངོ་ལེ་ཤང་ལྐུགས་པར་བ་ལན་པར་བ་ག་ལེ་ཁྲབ་འདུག་བ། འོ་ད་ཨེ་ནི། བཟའ་དེ་འདྲ་འདྲ་པོ་ཅིག་ཐོག་ནས་ད་ལུས་དེ་ད་རྙོག་དྲ་ལུས་ཀྱི་རྙོག་དྲ་བཟོ་ངེས་བཟོ་ཤི་འདུག་བ། ཨེ་ནི་སྡོད་སའི་གནས་གནས་ཁང། ཨེ་ནི་ལྟོ་ཆས། ཨེ་ནི་འདི་ག་ལ་ཡར་རྒྱན་ཆ་ཡོད་ངེས་བཙུན་ཁྲ་ཨེ་ནི་རྒྱན་ཆ་བཏགས་དགོས་རེད། ད་ཨེ་ནི། ཨ་མཆོག་གི་ཤ་ལྷུག་ལྷུག་དེ་གང་དེ་ཨི་ཁུང་ཅིག་ཕིགས། ཨེ་འདི་གང་དེ་གཅིག་རྒྱན་ཆ་གཅིག་བཏགས། ཨེ་ང་རང་ཚོ་བལ་མོ་ཚོའི་གྲས་སྣ་ཁུག་གང་དེ་བ་ལས་ཨི་ཁུང་རུ་ཕིགས་བྱས་གཅིག་བཏགས་ཀྱི་འདུག་བ། ང་ནི་དེ་བ་སྣབས་དུག་འཁོན་རོགས་རེད་བསམ་དྭངས་རང་བྱ་ཡོང་གི་ཞོ་དུས་ཡིན་ནའི། ད་དེ་ཁོ་ཨི་ཁུང་ཅིག་ཕར་ཕིགས་བྱས་ནང་ལོག་དེ་དེ་ཟས་ག་རུ་བྱུང་གི་རུ་ད་ནི་སྣབས་དུག་འཁོན་སོང་བ་དང་ག་གེ་མི་འདུག་བ།

དང་བ་སྟེ། འདི་ལ་སྙིང་པོ་ཅི་ཡོད་ཅེས་བདག་ཉིད་ཀྱིས་ནི་བརྟག་པར་གྱིས། དེ་ལྟར་འབད་དེ་བཙལ་ཀྱང་དེར་ཁྱོད་ཀྱིས་སྙིང་པོ་མ་མཐོང་ན་ད་དུང་ཅི་ཕྱིར་ཆགས་ཚུལ་གྱིས། ད་འདི་ནི་དངོས་གནས་རག་ཅིག་ད་ནི་འཇིག་རྟེན་གྱི་ར། འདི་ལས་ཤ་ང་རང་ཚོ་མི་ཡིས་ཨ་ནི་ཅིག་ཅིག་ཅིག་ཟོས་ནས་ལྟོགས་པས་ཅིག་ཟོས་བྱས་ཨ་ད་ཅིག་ཅིག་ར་དེ་བས་ད་ཕྲུག་གུར་ད་དེ་བས་རྒྱན་ཆ་ཡག་པོ་འདུག་ག་དེ་ཅིག་ཡག་པོ་འདུག་ག་ཟེར་ལ་དེ་ཨ་ནི་ད་འདི་རེ་རེ་རེ་རེ་ང་ནི་ཅིག་ད་རྨོངས་པས་རྨོངས་པ་ད་བ་ག་ཟུག་རེད།

ངོ་བོ་དང་རང་གི་ལུས་དོད་དུ་ཞེས་བརྟག་དཔྱད་བྱས་པ་ཡིན་ན་སྙིང་པོ་མེད་བསྡད་པ་མི་གཙང་བའི་རྫས་སོ་དྲུག་གི། རང་གི་གོང་བུ་ཅིག་ཆགས་ནས། འདི་ལ་སྙིང་པོ་ཅི་ཡོད་ཅེས་བདག་ཉིད་བདག་ཉིད་ཀྱིས་ནི་བརྟག་པར་གྱིས། དེ་ལྟར་འབད་དེ་བཙལ་ཀྱང་དེར་ཁྱོད་ཀྱིས་སྙིང་པོ་མ་མཐོང་ན་ད་དུང་ཅི་ཕྱིར་ཆགས་ཚུལ་གྱིས། ཡིད་ཁྱོད་ནི་ལུས་འདི་ཅི་ཕྱིར་བསྲུང་བར་བྱེད། ཁྱོད་ཀྱིས་ལུས་ཀྱི་མི་གཙང་བ་བཟར་མི་རུང་ཁྲག་ཀྱང་བཏུང་དུ་མི་རུང་རྒྱུ་ལྟོའང་གཞིབ་ཏུ་མི་རུང་ན་ལུས་ཀྱིས་ཁྱོད་ལ་ཅི་ཞིག་བྱ། ལུས་བསྲུང་བསྲུང་བསྲུངས་ནས། གཅིག་བྱས་ན་དངོས་གནས་ལུས་ལ་སྲེད་པས་གཅེས་པོ་བྱས་ནས་སྲུང་ཡ་དེ་གཞུག་གུ། རོ་ཆགས་པའི་ཁ་ཐུག་ལ་ཡ་དང་ཉིས་ན་ཝ་དང་བྱ་རྒོད་ཀྱི་ཟས་ཀྱི་དོན་དུ་འདི་བསྲུང་རིགས་ཞེས་ནས། ཀུ་རེའི་ཚུལ་དུ་གསུངས་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་བྱ་ནས་ད་མི་ཡི་ལུས་བྱས་ཏེ་དངོས་གནས་རང་ཁོའི་རྒྱུ་ལ་བལྟས་པ་ཡིན་ན་ཡང། མི་གཙང་བའི་རྒྱུ་ལས་སྐྱེས་ཏེ་ངན། དཔེར་ན་ང་རང་ཚོའི་ལུས་འདི་གྲུབ་ཡག་གི་ཕ་མའི་ཁུ་ཁྲག་གཉིས་པོ་དེ། ཨེ་ནི་དཔེར་ན་ཅིག་ས་གཞིའི་སྒང་ལ་བོར་བསྡད་ཡོད་ན། དེ་སྐྱུག་བྲོ་ཡག་ཅིག་མ་གཏོགས་མེད་དེ་བ་ཆ། དེ་འདྲའི་སྐྱུག་བྲོ་ཅིག་བརྩི་བསྡད་ཡག་གི་རྫས་དེ་ག་ད་ང་རང་ཚོའི་ལུས་ཟེར་ནས་རྩ་ཆེན་པོ་བྱེད་བསྡད་ཡག་དེ་ནི་རིམ་པས་ཆགས་པ་ཡིན་པ་རེད། དེ་འདྲའི་དེ་ཡང་ཕ་མའི་ཁུ་ཁྲག་དེ་དང། ཕ་མའི་ལུས་ཕ་མའི་ལུས་དེ་དེའི་ཕ་མའི་ཁུ་ཁྲག། དེའི་ཡང་ཕ་མའི་ཁུ་ཁྲག་ཕ་མ་དེའི་ཕ་མའི་ཁུ་ཁྲག་དེའི་ཕ་མའི་ཁུ་ཁྲག་བྱས་ནས་ང་རང་ཚོའི་ལུས་འདི་དེ་དག་ཅིག་མི་རབས་པའི་སྟོང་ཕྲག་ཁྲི་ཕྲག་ཕྱིན་བསྡད་པའི་དེ་དག་ཅིག་མི་གཙང་བའི་རྫས་ཀྱི་ཉིང་ཁུ་རུ་ཆུ་མ་ཆགས་འདུག་ལ། ཕབ་རྒྱུན་རུ་ཆུ་མ་གཅིག་ནས་གཅིག་གཅིག་ནས་གཅིག་ནས་གཅིག་ནས་གཅིག་བྱས་ནས་འདུག་ཆུ་མ་ཀླད་དེ་ངས་ཅིག་མི་གཙང་བའི་ད་རྫས་ཀྱི་ཕབ་རྒྱུན་བཟོ་འདྲ་ཅིག་རེད་འདུག་ག། དེ་འདྲས་ཅིག་གི་ད་རྫས་ལས་གྲུབ་བསྡད་མཁན་གྱི་ལུས། ད་ལུས་ཁོ་རང་གི་ངོ་བོ་དེ། དཔེ་རང་སྐྱོ་བོ་དེ་ག་ཡང་ན་བཤད་མ་ཐག་པ་ནང་བཞིན་གྱི། ཨེ་ནི། ཤ་ཁྲག་རུས་པ། དེ་མི་རེ་ངོ་རེའི་ཆ་ནས་བཤད་པ་ཡིན་ན། ཨེ་ནི་སྐྱུག་བྲོ་ཡ། དྲི་ང་བ། དྲི་ང་བ། འདི་འདྲས་ཅིག་དཔེ་རུལ་བའི་བདག་ཉིད། ཨེ་ནི། ཀ་ས། འདི། བམ་པ་དང་རུལ་བ་དང་འབུས་གཞིག་པ་ཟེར་ནས་གསུངས་པ་ནང་བཞིན་བྱས་ནས་རྣམ་པར་བམ་པ་དང། ཨེ་ནི། རྣམ་པར་འབུས་གཞིག་པ་དང་གསུངས་པ་ནང་བཞིན་བྱས་ནས་དྲན་པ་ཉེར་གཞག་སྒོམ་ཚུལ་ལ་ཡ་ལུས་དྲན་པ་ཉེར་གཞག་སྒོམ་ཚུལ་ལ་ཡ། སྒོམ་སྟངས་དེ་འདྲས་གསུངས་པ་ནང་བཞིན་དངོས་གནས་རེད་བ། ལུས་ཟེར་ནས་དཔེ་ལུས། བའི་སྐྱུག་བྲོ་ཡག་དཔེ་འབུས་གཞིག་པ་དང་དཔེ་བམ་པ་དང་དེ་འདྲས་དེ་ལུས་འདི་ག་རང་ཡིན་པ་རེད་མ་གཏོགས་གཞན་ཅིག་དཔེ་རང་བམ་པ་ཟེར་ནས་གསར་པ་ཞིག་ཡང་མི་འདུག་བ། ཨ་ནི་ལུས་ཁོ་རང་གི་བྱེད་ལས་རོ་རྐྱང་རྐྱང་འདུག་བསམ་བཏང་བ་ཡིན་ན་ལུས་འཚོ་ཡག་དེ་ཡིན་པ་རེད་ང་ཚོ་ལྟོ་གོས་དང་ལྟོ་ཆས་དང་ལྟོ་ཆས་འདི་གིས་ལུས་འཚོ་ཡག་དེ་བྱེད་ཀྱི་ཡོད་ལུས་འཚོ་ཡག་འདི་དང་ལྟོ་ཆས་འདི་གིས་ལུས་འཚོ་ཡག་བྱེད་ཨ་ནི་དེ་འདྲ་རེད་དོ། བཟའ་བཏུང། ང་རང་ཚོ་ཞོགས་ཁས་ཞོགས་ཇ་བཏུང་བ་ནས་བཟུང་སྟེ་དགོང་དག་དགོང་ཇ་བཏུང་ཐུག་བར་དུ་དེའི་དེ་ལུས་འདི་འཚོ་ཡག་གི་དོན་དག་ཆགས་ད་སེམས་ཀྱི་སྟེང་ནས་ཉམས་ལེན་བྱེད་ཡག་ཅིག་རླབས་ཆེན་པོ་ཅིག་བྱེད་ཐུབ་ན་དངོས་གནས་དྲང་གནས་གོ་ཆོད་པ་རེད་མི་གོ་ཆོད་པ་རེད་ཕོ་གོ་ཆོད་པ་རེད་མ་གཏོགས་སེམས་ཀྱི་སྟེང་ནས་དེ་དག་ཅིག་གཞན་ཕན་སྒྲུབ་ཡག་གི་རླབས་ཆེན་པོ་ཅིག་བྱེད་མ་ཐུབ་ན་ལུས་འདི་འཚོ་ཙམ་ཞིག་གི་དོན་དག་ལ་ཡ་ཨེ་ནི། དཔེར་ན་ང་རང་ལ་ཆ་བཞག་ན་ད་ལོ་དྲུག་ཅུ་རེད་ལོ་དྲུག་ཅུ། ལྷག་ཕྱིན་པས་ལུས་འདི་འཚོ་ཡག་གི་དོན་དག་ལ་ངས་ལྟོ་ཆས་ག་ཚོད་བཟས་ཡོད་རེད། རྩམ་པ་ག་ཚོད་བཟས་ཡོད་རེད། འབྲས་གྲོ་ཞིབ་ག་ཚོད་བཟས་ཡོད་རེད་ཨེ་འདུག་ཟེར་ནས་བཤད་པ་ཡིན་ན་ཆག་འོ་ད་ཤ་ཤ་ལ་བརྟེན་ནས་འཚོ་གོ་ངེས་བཞིན་པ་ཡིན་ན་སེམས་ཅན་ག་ཚོད་ཤི་ཕྱིན་ཡོད་རེད། བ་ཡ། ཨེ་ན་དེ་བ་ཚུགས་ནས་བས་ཏག་ཏག་རྒྱས་སྤྲོས་ཡིན་པའི་ཁུལ་བྱས་ནས་སྡེར་རྩེ་གཅིག་གི་ནང་ལོགས་ལ་ཡ་འབུ་ཆུང་ཆུང་ག་ཚོད་ཅིག་འདུག་འདུག་སོགས་དུང་དཀར་རོ་ཙི་ཁྲའི་མིས་ཞིམ་མདོག་ཁ་པོ་ཤུ་བའི་ཟས་ང་འདི་མཐོང་པ་དང་སྐྱུག་བྲོ་ཅིག་ཞིམ་མོའི་ཟས་ཡོང་གི་ཅིག་ཡ་ཡ་ང་ཡོང་གི་སྐྱོ་ཡུ་བྲལ་ཡོང་གི།

ང་རང་ཚོ་མི་ལུས་ཐོབ་ནས་སྔོན་ནས་དྲ་གནས་ཀྱི་རེ་ཐང་ཅིག་སྔར་བསགས་ཀྱི་ལས་འདིའི་སྒང་ལ་ཡ་དཔེར་ད་ལས་གསར་པ་རྣམ་གྲངས་མང་པོའི་སྐོར་ནས་མཐའ་མེད་པ་ཞིག་མི་གསལ་བོ་འདུག་བ། ད་དེ་འདྲ་ཡིན་པ་ཡིན་དུས། ཡིན་ན་ཡང་ང་རང་ཚོ་ད་ནང་པ་སངས་རྒྱས་པའི་ད་ཆོས་དང་མཇལ་བའི་དྲིན་གྱིས་སེམས་ཅན་གཞན་དག་ལ་ཅིག་སྙིང་རྗེ་ཅིག་དང་སེམས་ཅན་ལ་ཡང་སྲོག་གི་འདུ་ཤེས་ཅིག་སྐྱེ་ཡ་དེ་རྩ་ཆེན་པོ་རེད་བསམ་འཆར་ཡོང་གི་ཡོད། བྱས་ཙང་ཁ་སང་ང་མི་ཁའི་རྒྱ་གར་ལྷོ་ཕྱོགས་ལ་ཡོད་དུས་མི་ཁའི་ཡང་ད་བྱ་གསོ་ཁང་འདི

རང་ཡིན། བྱ་དེ་ཅིག་སྟོང་ཕྲག་བརྒྱད་ཡིན་ན་ཞིག་འདུག་དེ་དུས་ཡོངས་རྫོགས་བླུས། གཞིས་ཆགས་དག་ག་ནང་ལོགས་ལ་ཡང་ཚང་མས་མི་ཚང་རེ་རེ་རེ་ཞིག་སྲོག་བླུ་གསོར། བྱ་དེ་རེ་ཟུང་རེ་ཟུང་རེ་ཟུང་ཉར་བྱས་ཚང་མ་ལོགས་བོད་སྐད་ད་གཙང་མ་བཟོས་བྱས་ཡག་པོ་ཞེ་པོ་བྱུང་སོང། དེ་དུས་ང་ཡི་དགའ་བོ་ཞེ་པོ་བྱུང་ཁོ་ཚོ་མུ་གེ་ལབ་ཡིན་ཨོ་ད། བྱ་དེ་སྟོང་ཕྲག་བརྒྱད་ཙམ་ཞིག་ད་རེས་ཚེ་ཐར་བཏང་བ་རེད། དེ་ནས་སོང་བ་ཡིན་དུས་རྒྱལ་བ་རིན་པོ་ཆེ་ལོ་བརྒྱད་ཅུ་ལ་སླེབས་འདུག་ཨོ་ད་ཚེ་གེགས་བར་ཆད་ཚང་མ་བཟློག་སོང་ཟེར་ངས་དེ་ལ་ལབ་ཡི་ལབ་ཡིན་ང་དྲན་ཡི་དྲན་བྱུང། བྱས་ཙང་ཨོ་ད་དེ་ཡིན་དུས་ང་རང་ཚོ་དངོས་གནས་རང་གཅིག་ནང་པ་སངས་རྒྱས་པའི། དང་གཅིག། ག་ཚད་མས་བསླབས་ནས་གཅིག་འདུ་ཤེས་ཁྱེར་སྟངས་རུ་དེ། སེམས་ཅན་ཚོ་འདྲ་ལ་ཨ་ཙི་སྙིང་རྗེ་བསམ་པ་བྱེད་ཀྱི་ཡོད་པ་འདུག་བ། ད་དེ་འདྲ་ཡིན་པ་ཡིན་དུས། དེ་ཡག་པོ་རེད་ཤག། དེ་འདྲས་ཀྱི་ད་ནང་པའི་ཆོས་དང་མ་འབྲེལ་བའི་སྤྱིར་བཏང་མི་ཚོས་སྙིང་རྗེ་བྱ་དེ་ཚོ་འདྲ་ལ་ཡ། ཨེ་ནས་བྱ་དང་ཉ་དང་ཚོ་འདྲ་ལ། གཅིག་ཁ་ལག་གི་འདུ་ཤེས་མ་གཏོགས་གཅིག་དེ་ལ་ཡ་གཅིག་སྲོག་ཡོད་རེད་བསམ་པ་རེད་ད་དེ་དང་འབྲེལ་བའི་སྒོ་ནས་སྙིང་རྗེ་བསམ་པ་ད་མི་འདུག་ག།

རང་ཤ་ད་ཟ་ད་ཟ་གི་ཡོད་རེད་ད་ཐབས་སྡུག་སྐྱོ་པོ་ཞིག་རེད་ཤ་ཟ་ད་ཟ་གི་ཡོད་རེད་དེ་ཡིན་ནས་ཤ་ཟ་བའི་ཁ་ཐུག་ལ་ཞིག་སེམས་ནས་ཨ་ཙི་བསམ་པ་རབ་ཅིག་གི་རང་ཅིག་ཅིག་ག་སོ་ར་ཀའི་ཞེད་སྣང་རབ་ཅིག་ད་ཅིག་འཚེར་སྣང་རབ་ཅིག་གི་ཐོག་ནས་ད་ཤ་ཟ་ཡག་ད་ཨེ་ནས་དེའི་དབང་ལས་སྨོན་ལམ་ཚིག་སྐམ་པོ་ཞིག་ལས་མ་ཞུ་ནས་ཅིག་བརྒྱབ་ཡག་རབ་ཅིག་ཡོང་གི་ཡོད་རེད་བ། ཤ་སྤང་ཐུབ་ན་ནི་ད་རབ་རེད་རྗེས་སུ་ཡི་རང་བྱས་ནས་བསྡད་བསྡད་གི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་དངོས་གནས་ཅིག་ནང་པའི་བསླབ་བྱ་རུ་དེ་ཕན་པོ་ཞེ་པོ་ཅིག་རེད་ཤག་ཟེར་དེ་འདྲ་ཡིན་པ་ཡིན་དུས། ཨོ་བྱས་ནས་ང་རང་ཚོ་ཨོ་ད་མི་ལ་སྐྱེ་བ་དེ་ཡག་པོ་ཅིག་བྱེད་མ་ཐུབ་ན། མིའི་རྣམ་དཔྱོད་དེ་བེད་སྤྱོད་ཡང་དག་པ་ཞིག་བྱས་ནས་རླབས་ཆེན་པོ་ཅིག་བྱེད་མ་ཐུབ་ན་ཨོ་ད་མི་ལུས་ཐོབ་པ་ཟེར་བ་དེ་དགའ་རྒྱུ་རང་རྩ་བ་ནས་མེད་བསྡད་པ་ཞིག་ད་ཏན་ཏན་རེད་ཤག་ད་དེ་འདྲ་ཡིན་པ་ཡིན་དུས་ཨོ་དེ་འདྲ་འགྲུབ་རེད་ཨེ་ཨོ་ད་དེ་ནས་ལུས་དེ་འཚོ་བའི་ལག་རྗེས་རུ་ཁོ་ལ་སྐྱག་གཅིན་བཟོ་ཡག་དེ་རེད་པ་དེ་རེད་མི་འདུག་གས་དེ་ཏན་ཏན་རེད་འདུག་ག་ང་རང་ཚོ་ལྟོ་ཆས་ཟས་བསྡད་པ་དེ་དེ་གས།

ཟེར་བ་ཡང་ཟེར་ཨེ་ཐུབ། ད་ལྟ་རྒྱལ་པོའི་ཚལ་ཞིང་འདི་ཚོ་ཡག་པོ་ཆགས་ཡོད་རེད་དེ། དེ་མིའི་བཙོག་པ་པའི་བའི་ག་ཚོད། དེ་མིའི་བཙོག་པ་པའི་ཐང་མ་རུ་འཁོར་པའི་ཤད་རྒྱལ་པོ་ཆེ་འདི་བླུག་གི་ཡོད་པའི་སྐད་ཆ་འདུག་བ། ཟེར་བ་ཡང་ཇི་སྟེ་ཟེར་ནས་ཨོ་ད་ག་ད་ག་ཡིན་ནི་མིན་ནི་དངོས་གནས་རང་ང་རང་ཚོའི་ལུས་འདི་ཁོའི་ཁོའི་ག་ཚོད་རེད། ཅིག་ལས་ཀ་རུ་དེ་མི་གཙང་བ་བཟོ་ཡག་བཟོ་རུ་ཅིག་མི་གཙང་བ་འདོན་ཡག་དེ་ལུས་དེ་གི་བྱེད་ལས་ཡིན་པས་ལུས་དེ་གི་ག་ཚོད་རེད་ཕི་གེ་ལས་འགན་ཡིན་པས་བཟོ་རུ་ཅིག་ད་དེ་འདྲ་བཟོ་བྱེད་གི་འདུག་བ། སྙིང་པོ་ག་འདུག་བ། ད་དེ་འདྲ་ཡིན་པ་ཡིན་དུས་དངོས་གནས་རང་ད་ང་རང་ཚོ་ལ་ཡང་སེམས་ཞེས་པ་ཞིག་གི་རྣམ་དཔྱོད་ཅིག་མི་ཡི་སེམས་ཞེས་པ་རྣམ་དཔྱོད་ཅིག་ཡོད་བསྡད་པ་འདིས་ཨེ་ནི་གཞན་ལ་ཕན་པ་སྒྲུབ་ཡག་ཅིག་བྱེད་ཐུབ་ན་ཨེ་ནི་དངོས་གནས་མི་ལུས་ཐོབ་པའི་གོ་ཆོད་པ་རེད། མི་ལ་བརྡབ་གསིག་གཏོང་རྒྱུ་ཕར་བཞག་མི་ལ་ཕན་ཐོགས་སྒྲུབ་ཡག་ཅིག་གི་ལས་ཀ་བྱེད་མཁན་ཡིན་ན་ཨེ་ནི་མི་ལུས་ཐོབ་པ་དོན་དང་ལྡན་པ་དང་གསོན་པའི་དགོས་དོན་ཚང། ཨེ་ནི་སྲོག་གི་སྙིང་པོ། བདེ་སྐྱིད་ལེགས་ཚོགས་ཀྱི་རྩ་བ། ད་ལྟ་ཅིག་ཀུན་ལ་ཕན་པ་བྱེད་ཡོང་ཡ་ཅིག་ཨེ་མི་ཡོང་འདུག་ཨ་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་ང་མི་ལུས་ཐོབ་པས་གོ་ཆོད་པ་ཅིག་བྱེད་ཀྱི་ཡིན་བསམ་པ་བྱས་ནས་གོ་ཆོད་པ་བྱེད་ལུགས་དེ། མིང་སྐམ་པོ་ཡོད་ནས་ཕན་ཡ་ཡོད་མ་རེད་རྒྱུ་ནོར་ལོངས་སྤྱོད་ཡོད་ནས་ཕན་ཡ་ཡོད་མ་རེད་ཤེས་བྱ་ཡོན་ཏན་ཡོད་པ་ཙམ་གྱིས་ཧ་ལས་ཡ་ཡོད་མ་རེད་སེམས་བཟང་པོ་དགོས་རེད་སེམས་བཟང་པོ་བྱུང་ན་ཨེ་ནི་མི་ལུས་ཐོབ་པས་གོ་ཆོད་པ་རེད་སེམས་བཟང་པོའི་ཐོག་ནས་གུས་བརྩི་ཐུབ་འདུག་འགྲོ་བ་མི་གཙོ་བོར་གྱུར་པའི་སྲོག་ཆགས་ཚང་མ་ལ་ཡང་ཕན་བདེ་བསྐྲུན་མཁན་ཞིག་བྱུང་ཐུབ་ན་ཨེ་ནི་དངོས་གནས་ཡག་པོ་རེད། དེ་འདྲ་ཡིན་པ་ཡིན་དུས་མི་འོ་ཅོག་གི་ལུས་འདི་ནི་བཀོལ་བར་བྱ་བ་ཉིད་དུ་ཟད་གསུངས་ཏེ། ང་རང་ཚོ་མི་འོ་ཅོག་མི་ཡིན་པ་བྱས་སོ་ཅོག་ཐམས་ཅད་ཀྱི་ལུས་འདི་ནི་འུར་དང་བདེན་འཛིན་བྱས་ནས་ཞེན་ཆགས་བྱས་ནས་བྱེད་ཡག་གི་གཞི་ཁོ་རང་ཡོད་མ་རེད་ད་ག་རེ་ལབ་ན་མིའི་ལུས་འདི་ལ་བརྟེན་པའི་མིའི་རྣམ་དཔྱོད་དང་སྙིང་སྟོབས་གཞན་དང་མི་འདྲ་བ་ཞིག་ཡོད་པ་ཡིན་དུས་ཙང་ནས་འོ་ད་འདི་འོ་ད་ནི་བར་དང་འདི་སྐྱེས་པའི་སྒོ་ནས་ནི་མིའི་ལུས་འདི་བཀོལ་བྱ་ལྟ་བུ་ལ། རབ་པའི་ཕན་པའི་བྱ་བ་ཕན་པའི་སྤྱོད་པ་སྤྱོད་པ་བཟང་པོ་འདོགས་ན་འདི་ཨེ་ནི་ཡོང་ཡག་ཅིག་ལ་ཡ་ཨེ་ནི་མིའི་ལུས་འདི་བརྟེན་ནས་མིའི་ལུས་འདི་བེད་སྤྱོད་བྱེད་དགོས་རེད་བཀོལ་བར་བྱ་བ་ཉིད་དུ་ཟད། འདི་ལྟར་ཁྱོད་ཀྱིས་བསྲུངས་ཀྱང་ནི་འཆི་བདག་བརྩེ་བ་མེད་པ་ཡིས་ཕྲོགས་ཏེ་བྱ་དང་ཁྱིར་བྱིན་ན་དེ་ཚེ་ཁྱོད་ཀྱིས་ཅི་བྱར་ཡོད། འཇིག་རྟེན་ལ་ཡིན་པ་ཡིན་ན་ཡང་བྲན་གཡོག་བཀོལ་དུ་མི་བཏུབ་པ་ཞིག་ལའང་གོས་ལ་སོགས་པ་མི་སྦྱིན་ན་ལུས་འདི་བསྙོད་པ་སྟེ་ལུས་འདི་གསོས་ཀྱང་རང་དབང་མེད་པར་སོ་སོར་གཞན་དུ་འགྲོ་བ་ཞིག་ཡིན་ན་ཁྱོད་ཀོ་ཅི་སྟེ་ཤ་ཐང་གསོ། ལུས་འདི་ལ་གླ་རྔན་བྱིན་ནས་ནི་ད་ནི་རང་གི་དོན་བྱེད་ཆུག་རང་གི་དོན་ལབ་ནས་གཞན་གྱི་ཕན་པ་གཞན་གྱི་ཕན་བདེ་སྒྲུབ་ཐུབ་ན་རང་གི་དོན་མཆོག་དེ་འདི་ཡིན་པ་རེད་གཞན་ལ་ཕན་པ་སྒྲུབ་ཐུབ་ན། རང་དོན། ད་རང་དོན་ཟེར་ནས་མི་འདུག་རང་གི་མི་ཚེ་གསོན་པའི་དགོས་དོན་དེ་འདིས་བསྒྲུབས་པ་རེད། ཚེ་ཕྱི་མ་ལའང་འདིས་ཕན་གྱི་ཡོད་རེད། དེ་འདྲ་སོང་བ་ཡིན་དུས་ཨ་ནི་རང་གི་དོན་ཁ་ཡོད་ལག་ཡོད་ཅིག་བྱེད་ཀྱི་ཡིན་ན་གཞན་དོན་བསྒྲུབ་དགོས་པ་རེད་གཞན་ཕན་བསྒྲུབ་དགོས་པ་རེད། དེ་འདྲ་ཡིན་པ་ཡིན་དུས་ད་ནི་རང་གི་དོན་བྱེད་ཆུག་གསུངས་འདུག་ག། ཨོ། དེ་འདྲའི་དེ་མིན་གྱི་ཕན་པ་མེད་པར་ལུས་འདི་ལ་ཨ་ནི་གང་དང་ལུས། ཕན་ཐོགས་ཡོད་པ་ཅིག་གིས་སྙིང་པོ་ཡོད་པ་ཅིག་གིས་བྱེད་མ་ཐུབ་ན་ལུས་འདི་འཚོ་ཙམ་གྱི་དོན་དག་ལ་ཡང་དག་པའི་ཅིག་རྒྱས་སྤྲོས་འོ་རེ་དང་དེ་འདྲའི་གི་ཐོག་ནས་བྱེད་རྒྱུ་ཡོད་མ་རེད། གང་འདོད་ཐམས་ཅད་སྦྱིན་པར་མི་བྱའོ། འགྲོ་དང་འོང་བའི་རྟེན་ཙམ་དུ་ལུས་ལ་གྲུ་ཡི་བློ་བཞག་སྟེ། འཁོར་བ་སྲིད་པ་འཁོར་བའི་སྲིད་པ་འཁོར་བའི་རྒྱ་མཚོ་ལས་བརྒལ་བའི་གྲུ་ཡི་བློ་ལྟ་བུ་བཞག་སྟེ་སེམས་ཅན་རྣམས་དོན་སྒྲུབ་པའི་ཕྱིར་ཡིད་བཞིན་གྱི་ནི་ལུས་སུ་བསྒྱུར། མི་གཙང་བའི་ལུས་འདི་ཡིད་བཞིན་གྱི་ལུས་སུ། རང་ཅིག་ཅི་འདོད་རེ་བ་སྐོང་བའི་ཡིད་བཞིན་གྱི་ལུས་སུ་བསྒྱུར་དགོས་པ་རེད། དེ་ལྟར་རང་དབང་ཡོད་ཀྱིས་ཏེ་རྟག་ཏུ་འཛུམ་པའི་བཞིན་དུ་གྱིས། དེ་ལྟར་ཨེ་ནི་རང་ཅིག་བསམ། དེ་ལྟར་ཨེ་ནི་གང་དག་པའི། རང་ཅིག་གཞན་ལ་བས་ཕན་བདེ་བསྒྲུབ་ཡག་གི། འོ་དེ་ཨེ་ནི་བས་ཕན་བདེ་བསྒྲུབ་པ་དེ་བས་སྲོག་གི་སྙིང་པོ་ལ་ཨེ་ནི་བས་ཤེས་པར་བྱས་ནས། དེ་ལྟ་བུའི་སྒོ་ནས། དོན་མེད་དགོས་མེད་ཀྱི་ནི་ལུས་སྲོག་གཅིག་པུ་ལ་ཞེན་ནས་མི་སྡོད་པ་ཅིག་གིས་བྱས་པ་ཡིན་ན་ནི་རང་དབང་ཡོད་པ་བྱུང་བ་རེད། ལུས་ཀྱི་བྲན་གཡོག་འདྲ་བོ་མ་ཡིན་པར་ལུས་དེ་རང་གིས་ཕར་བསྐུལ་ནས་དང་ལུས་འདི་ལ་བརྟེན་པའི་ནི་རྣམ་པར་ཤེས་པ་བཀྲ་པོ་ཅིག་ཡོད་བསྡད་པ་རྣམ་དཔྱོད་ཅིག་ཡོད་བསྡད་པ་དེས་ནི་ཕན་པ་རྒྱ་ཆེན་པོ་སྲོག་ཆགས་སུ་གཅིག་གིས་བསྒྲུབ་མི་ཐུབ་པའི་ཕན་པ་རྒྱ་ཆེན་པོ་ཅིག་མི་ཡི་ལུས་རྟེན་འདིའི་ཐོག་ནས་བསྒྲུབ་ཡ། སྲོག་ཆགས་སུ་གཅིག་གིས་བསམ་མ་ཐུབ་ཡག་གི། སྟོང་པ་ཉིད་སྟོང་པ་ཉིད་ཀྱི་དོན་བསྒོམ་ཡ། སྲོག་ཆགས་སུ་གཅིག་གིས་བསམ་པའི་མི་ཐུབ་ཡ་གི་རང་ཡལ་བར་དོར་གཞན་གཅེས་པར་འཛིན་པས་དང་དེ་འདྲའི་བདག་གཞན་མཉམ་བརྗེའི་བློ་སྦྱང་ཡ། དེ་ལ་བརྟེན་ནས་ནི་སྲོག་ཆགས་ཕལ་པ་སུ་གཅིག་གིས་པའི་བློ་ཡུལ་ལ་པའི་ཤར་ཐུབ་ཡ་མེད་མཁན་གྱི་ནི་ས་དང་ལམ་བགྲོད་ནས་རྣམ་མཁྱེན་རྒྱལ་བའི་གོ་འཕང་སྒྲུབ་ཡ་དེ་འདྲའི་ཞིག་བྱེད་ཀྱི་ཡིན་ན་ད་འདི་རང་དབང་ཡོད་པར་བྱས་སོང་དེ་ལྟར་རང་དབང་ཡོད་ཀྱིས་ཏེ། དེའི་ཐོག་ནས་ནི་དང་པའི་དགོས་པ་རླབས་ཆེན་པོ་གཅིག་དང་པའི། རྟེན་ཅེས་པའི་ཁ་སོགས་པའི་དགོས་པ་མཐར་ཐུག་པ་ཞིག་ལ་སྒྲུབ་ཡག་གི་སྤོབས་པ་དང་ལྡན་པའི་ངང་ནས་ཨེ་ནི་རྐྱེན་ངན་འཕྲལ་སེལ་གྱི་རྐྱེན་ངན་ག་རེ་བྱུང་པ་ཡིན་ན་ཡང་དེ་ཡིད་སུན་ཡིད་ཞུམ་མི་དགོས་པར་རྟག་ཏུ་གདེང་ཚོད་དང་ལྡན་པའི་ཐོག་ནས་འཛུམ་པའི་བཞིན་དུ་གྱིས་ཤིག། ཁྲོ་གཉེར་ངོ་ཟུམ་ཡོངས་ཐོངས་ཏེ་འགྲོ་བའི་བཤེས་དང་གསོང་པོར་གྱིས། ད་རེ་དོགས་ལུ་གུ་རྒྱུད་ཀྱིས་བཅིངས་ནས་ཨེ་ནི་སྐབས་རེ་ཁ་ཤས་ལ་པའི་རྣམ་འགྱུར་སྡུག་ཅག་བསྟན་ཁ་ཤས་ལ་རྣམ་འགྱུར་བཟང་པོ་བསྟན། དེ་འདྲའི་གི་འདྲ་མི་འདྲ་བཅོ་བརྒྱད་བྱེད་མི་དགོས་པ། འོ་ན་ཀུན་ལ་ཡང་དེ་དག་ཕན་སེམས་ཀྱི་བསམ་པ་བཟང་པོའི་ཐོག་ནས་འགྲོ་བ་ཐམས་ཅད་ཀྱི་སྙིང་ཉེ་བའི་མཛའ་བཤེས་དང་ཕེབས་པར་སྨྲ་བའི་གསོང་པོར་སྨྲ་བ་ཞིག་གྱིས་ཤིག། འོ་འདི་པོ་འདི་བྱ་ཞེ་ན། ད་དེ་འདི་བྱ་ག། ཞིག་བྱེད་ག།

ནས་དམིགས་བསལ་གྱི་ད་ཆོ་ག་བྱས་ནས་ཡོད་པ་དེ་ཚོ་གྲས་ནི་ཚོ་ཁག་ཁག་རེད་མ་གཏོགས་གཞན་སྤྱི་སྤྱི་ཚོ་ད་འདུག་ལུགས་ཞབས་བརྟན་བཟོ་རུ་བྱས་བྱས་དེ་ཡིན་པ་ཡིན་དུས་ད་ག་བཀའ་ཆོས་གསར་ལ་ཡ་ཨེ་ནི་གནས་བཅུ་ཞུ་དོན་ཨེ་ནི་བརྟན་བཞུགས་ཞུ་དོན་ཨེ་ནི་འབུལ་བ་ཡོད་པ་དེ་དེ་ག་ཕུལ་བྱས་ཨེ་ནི་ད་གས་འགྲིག་པ་བྱས་བཞག་ན་ཨེ་ནི་ཞེ་དྲག་པའི་ཆོ་ག་རོགས་པའི་བརྟན་བཞུགས་ཡང་ཆོ་ག་ཟུར་དུ་གས་བཏོན་མོ་བ་བྱས་འདུག་བྱས་བྱས་ན་བྱས་དགའ་ཟེར་ནས་ལབ་པ་རེད་ད་ད་དེ་རེད་དེ། ཤངས་དགའ་ལྡན་ཆོས་འཁོར་གྱི་ད་བརྟན་བཞུགས་འདུག་ཟེར་རེད། ཨ་མས་དགོན་པར་ང་རང་ཚོའི་གཞུང་དགོན་རྙིང་གུང་གཅིག་དང། ཨ་ནེ་གཙོ་བྱས་ཤིང་མི་བསླབ་པ་སློབ་གཉེར་ཞེ་དྲག་ཡག་པོ་ཡོད་བསྡད་པ་ཅིག། དེ་འདྲ་སོང་བ་ཡིན་དུས་ང་རང་ཚོ་བོད་སྐད་དག་ཅིག་དད་དམ་ལག་སྐྱ། བོད་སྐད་ཐེབས་པ་མེད་པ་ཞིག་ཆགས་ཆེ་འདུག་སེ་རེད་དེ་འདྲ་སོང་བ་ཡིན་དུས་དེ་འདྲའི་གི་ཅིག་དག་དད་པ་དང་དམ་ཚིག་བའི་གཡོ་བ་མེད་པའི་སྟེང་ནས་ཨེ་འདུག་ས་བརྟན་བཞུགས་འདོན་གི་ཡོད་རེད། ཆོ་ག་རྒྱས་བསྡུས་ལ་མ་ལྟོས་པའི་ད་ག་འདྲ་གལ་ཆེ་ཤོས་ང་རང་ཚོ་དག་གི།

སྒེར་པ་ཡིན་ན་ནི་གནས་ཚུལ་ཁག་ཁག་རེད་ངས་ལེན་བསྡད་ཀྱི་ཡོད། གཞན་ཞིག་དགོན་པ་དང་དེ་ཚོ་གྲས་དེ་ཁོ་ར་བོད་སྐད་མིན། བསྟན་རྒྱུན་གྱི་སོ་སོར་འགྲོ་སོང་བཏང་དགོས་པ་མང་པོ་ཞེ་པོ་ཅིག་ཡོད་རེད་ངས་ནམ་རྒྱུན་ནས་རྩ་བ་ནས་ལེན་གྱི་མེད། ད་རེས་ཀྱི་སྐབས་ལ་ཡིན་ན་ཡང། གཅིག་དགོན་པ་དང། གཅིག་དེ་འདྲའི་ཆོས་ཚོགས་ར་དེ་འདྲ་གྱི་ཐོག་ནས་ཡིན་བསྡད་པ་དེའི་སྟེང་ང་འབུལ་བ་ལེན་གྱི་མེད། ཁ་ཁ་མི་འདུག་ད་མི་སྒེར་པ་ཡིན་ན་ནི་ཨེ་ན་སོ་སོའི་མི་བློས་ཆོད་འདུག་ཟིན་པ་ཡིན་དུས་ངས་འདི་ལ་ག་ཚོད་ལེན་བཞག་ན་འགལ་བ་ག་མི་འདུག་ལ། གཅིག་ང་འབུལ་བ་བྱུང་བ་དེའི་དེ་བོད་སྤྱི་པའི་དོན་དག་ལ་ཡང་བཏང་གི་ཡོད་མ་གཏོགས། ང་སྒེར་གྱི་ཉིན་རེའི་འགྲོ་སོང་བཏང་ཡ་དེ་རྒྱ་གར་གཞུང་གིས་འགྲོ་སོང་བཏང་གི་ཡོད་རེད། ཕར་ཚུར་རྒྱ་གར་ནང་ག་པར་ཕྱིན་པ་ཡིན་ནའི་རྒྱ་གར་གཞུང་གྲ་སྒྲིག་བྱེད་ཀྱི་ཡོད་རེད། ང་དམིགས་བསལ་དགོས་ཀྱི་མི་འདུག་བ། བྱས་དེ་འདྲ་སོང་བ་ཡིན་དུས། འོ་ད་དུས་ཟིན་ད་ད་དགོན་པ་ཚོ་ཐུན་མོང་གི་ཐོག་ནས་མི་དགོན་པ་དང་ཚོགས་པར་འདི་འདྲའི་ཐོག་ནས་བཀྲལ་བྱས་པ་འདི་ནི་སོ་སོ་སོའི་མིང་ཨ་མདའ་ཅིག་དངུལ་མ་འདང་བའི་དཀའ་ངལ་འཕྲད་ནས་བསྡད་ཡོད་པ་ཡིན་དུས་ངས་འདི་བླངས་ན་འོས་ཀྱི་མི་འདུག་ཚང་མ་ལོག་མ་ཕྱིར་སློག་ནམ་རྒྱུན་བྱེད་ཀྱི་ཡོད་ད་བོད་ཡིག་ཕྱིར་སློག་བྱས་ཡིན། ཨུ། ད་དེ་ག་ལྷ་རུ་རེད་ལྷ་རེད་ག་རེད་དེ་ཤི་ད་རུ་རེད་ད་ཏོག་བརྩི་གུ་ད་ནི་ཡག་པོ་རེད། ཧེ་ཧེ་ཧེ། ཨོ་ཡ། ད་དེ་སོ་ད་གེ་སྲིག་མ་རེད་གེ་སྲིག་མ། ཧོར། སྙིང་རྗེ་ཟོག་པོ་བྱ་ན་ཡག་པོ་སྙིང་རྗེ། ཨུ།